ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ཉི་ཤུ་རྩ་གསུམ་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་འཚམས་འདྲི་དང་འཆར་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ལོ་གསར་ཚེས་སྔ་ནུབ་ཏུ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་གི་ཡིན། ཐེངས་འདིའི། གཏམ་གླེང་གི་ལེ་ཚན་ནང་ད་ལྟའི་དུས་ཚོད་འདི་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་འབྲེལ་སྩལ་གནང་བའི་སྐབས་སྤྱི་ཚོགས་ཞབས་ཞུ་གནང་མཁན་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཡིན་པ་སོང་ཙང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་རྟ་རྒྱལ་ལགས་སུ་ལས་དོན་དང་འབྲེལ་བའི་སྐོར་བཀའ་འདྲི་ཞུ་རྒྱུ་དང་དེ་ནས་བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ཁོང་རང་ཉིད་ནས་ལོ་འཁོར་མོ་རྣམ་པ་འདྲ་མིན་གྱི་བོད་དོན་གོ་རྟོགས་དང་ལས་འགུལ་སྤེལ་གནང་བའི་གི་བརྒྱུད་རིམ་སོགས་ཀྱི་སྐོར་ལ་རིམ་པ་བྱས་ནས་བཀའ་འདྲི་ཞུ་གི་ཡིན། དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་རྟ་རྒྱལ་ལགས་ད་ལྟ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ལ་ཡ་ད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆོས་འབྲེལ་གནང་བའི་གི་དུས་ཚོད་དང་བསྟུན་ནས་ད་ལོ་ད་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་སྤྱི་ཚོགས་དང་བླངས་ཞབས་ཞུ་གནང་གི་ཡོད་རེད་དེ་འདྲ་སོང་ཙང། དེ་རིང་ང་ཚོའི་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདིའི་ནང་ལ་ཡང། ཐོག་མར་ཁྱེད་རང་ཚོ་མཛད་བྲེལ་ཆེ་བའི་སྐབས་དེ་ལ་ཡང་བཅར་འདྲི་ཞུ་ཡས་ཀྱི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུས་པ་དང་ཨ་ནེ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་བཀྲ་ཤིས་རྟ་རྒྱལ་ལགས། བཀྲ་ཤིས་བདེ་ལེགས། བཀྲ་ཤིས་རྟ་རྒྱལ་ལགས་ད་ད་ལྟ་ངས་གོང་དུ་རོབ་ཙམ་ངོ་སྤྲོད་ཞུས་པ་ནང་བཞིན། ལོ་ལྟར་ནང་བཞིན་ཨ་ནི། ལོ་འདིའི་གི་ད་ཕྱི་ཟླ་གཉིས་ཀྱི་ད་ཚེས་པ་ག་ཚོད་ནས་འགོ་བཙུགས་གནང་པ་ཡིན་ན་རྣམ་པ་ཚོས་གི་མི་ཁའི་སྤྱི་ཚོགས་དང་བླངས་ཞབས་ཞུ་འགོ་བཙུགས་གནང་འདུག་ག་དེའི་གི་ད་གཅིག་གི་ད་སྤྱི་ཚོགས་ཞབས་ཞུ་གནང་མཁན་ད་ག་རེ་ཞུ་ག་རེ་དང་བླངས་པ་ག་ཚོད་ཅིག་ཡོད་པ་ཡིན་ན་ཨ་ནི་ཁྱེད་རྣམས་ཚོས་རྒྱུན་ལས་ག་ཚོད་མི་ཁའི་ལྕགས་ཞུ་ཡོད་པ་ཡིན་ན། ལགས་འོ་གཅིག་དང་ད་ལྟ་བོད་གཞོན་ནུ་ལྷན་ཚོགས་ཀྱི་ད་ནི་འགན་འཛིན་ལྷན་ཚོགས་རེད་དེ་ནང་བཞིན་ཚོགས་ཆེན་སྐབས་སུ་ང་རང་ཚོ་གྲོས་ཆོད་བཞག་པ་ནང་བཞིན་ཨ་ནི་གཅིག་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཨ་ནི་གཅིག་སྐྱབས་མགོན་རིན་པོ་ཆེ་ཀྱི་དུས་འཁོར་དབང་ཆེན་གཙོས་པའི་ཨ་ནི་གཅིག་གསུང་ཆོས་ཆེ་ཁག་ཁག་ལ་ངེས་པར་དུ་ཨ་ནི་གཅིག་དང་བླངས་སྤྱི་ཚོགས་ཞབས་ཞུ་དེ་སྔ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ། གཉིས་ཆ་ཁམ་ས་ནི་ནི་གཅིག་འགོ་བཙུགས་བྱས་ཏེ་ནི་མུ་མཐུད་ཀྱི་གྲ་སྒྲིག་དུས་མཚམས་པ། ནི་གཅིག་ད་ལོའི། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་རྩ་བཞི། རྩ་གསུམ་གྱི་ཟླ་མཇུག་རྩ་བཞི་གི་ཟླ་འགོ་བཅས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་གསུང་ཆོས་མཛད་པའི་སྐབས་སུ་ནི་གཅིག། བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ང་ཚོས་དངོས་སུ་ནི་སྤྱི་ཚོགས་ཞབས་ཞུའི་ལས་འགུལ་འདི་གཅིག་བརྩམས་ཡོད་རེད་དེ་ཡང་ནི་གཅིག་འགོ་བཙུགས་ཡ་དེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་བཅུ་གཉིས་ཚེས་བཅུ་དགུ་དགོང་མོ་ནས་འགོ་བཙུགས་ཡོད་རེད། དགོང་མོ་ད་ལྟ་མེ་འཁོར་འབབ་ཚུགས་ནས་བྱས་བྱས་ནས་ང་ཚོའི་དང་བླངས་ཀྱི་ཚོ་ཡོད་པའི་དེ་དངོས་སུ་འགོ་བཙུགས་ཡོད་རེད་ཨ་ཅིག་ག་མེད་ཆ་ལ་འགོ་བཙུགས་པ་ནས་བྱས་ནས་ད་དེ་རིང་ཐོག་ཅིག་ཆ་མཚོན་པ་ན་ཉི་མ་བཅུ་པ་དེ་ཆགས་བསྡད་ཀྱི་ཡོད། ཨ་འདིའི་ནང་ལོགས་ནས་གཙོ་བོ་ནི་ང་རང་ཚོ་གི་ད་ཅིག་མེ་འཁོར་འབབ་ཚུགས་རེད་དེ་ནང་བཞིན།

མཚོན་པ་ཡིན་ན་ས་གནས་ཁག་བཅུ་གསུམ་ནས་མཉམ་ཞུགས་གནང་བའི་གི་ཆགས་བསྡད་ཡོད་ཨ་ནི་ང་རང་ཚོ་མི་གྲངས་འདྲ་པོ་ཆ་མཚོན་པ་ན་དབུས་རྒྱུན་ལས་གསུམ་དང་དེ་ནང་བཞིན་དང་བླངས་ལས་བྱེད་གཉིས་བྱས་དེ་དང་མཉམ་དུ་ཨ་ནི་བཅས་ས་གནས་ཁག་ནས་ཕེབས་པའི་ཆོལ་ཁ་དང་ནས་ཕེབས་པའི་ད་ལྟ་དང་བླངས་པ་བསྡོམས་བྱས་ང་ཚོ་དྲུག་ཅུ་ལྷག་ཅིག་ཆགས་བསྡད་ཀྱི་ཡོད། ལགས་ལགས་སོ། ཨ་ནི་རྣམ་པ་ཚོས་གི་ད་ད་ལྟའི་མི་གི་སྤྱི་ཚོགས་ཞབས་ཞུ་གསུངས་དུས་ཀ་ནས་ད་ཅིག་རྣམ་པ་འདྲ་མིན་ཅིག་འདུག་ལས་འགུལ་ད་ལས་དོན་ཞིག་ཐོག་གནང་གི་ཡོད་གསུངས་གི་འདུག་དེ་གསུངས་དུས་ཀ་ནས་ད་རེས་སྤྱི་ཚོགས་ཞབས་ཞུ་དེ་ནང་ལོགས་ལ་གཙོ་བོ་འདྲ་ཆེ་ག་རེ་ག་རེ་གནང་གི་ཡོད་རེད་འདི་ཡང་རིམ་པ་བྱས་བྱས་བརྒྱུད་རིམ་ཞུས་ནས་ད་འདིའི་ནང་ལ་ཡ་ད་དཔེར་ན་ལས་གཞི་རི་ལི་བབས་ཚུགས་དེ་ག་རེ་ཟ་ཅིག་དང་བླངས་ཞབས་ཞུ་གསུངས་དུས་ཀ་ནས་དེའི་ནང་ལོགས་ལ་ག་རེ་ག་རེ་ཚུད་གི་ཡོད་མེད་ག་འདྲེ་ག་འདྲེ་གནང་གི་ཡོད་མེད་དེ་ག་ནང་བཞིན་ཡང་ཅིག། དྲིལ་བསྒྲགས་གནང་གི་འདུག་བ། སྐད་རིགས་འདྲ་མིན་ཐོག་ནས་ད་སྐད་རིགས་མ་འདྲ་ཐོག་ནས་འོ་དེ་ཚོའི་ག་འདྲེ་ག་འདྲེ་གནང་གི་ཡོད་རེད་འོ། དེའི་རིམ་པ་བྱས་ནས་མ་ཅིག་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ད་མང་ཆེ་ཆེ་མི་གེ་ད་ཆོས་ཞུར་བཅར་ཚར་ཡོད་རེད་དེ་ཡང་བཅར་མ་ཐུབ་མཁན་ཡིན་པ་ཡིན་ནའི་འདྲ་ཡང་སང་ཉིན་ལྟ་བུ་ལ་ཡང་རྡོ་རྗེ་གདན་བཅར་མཁན་དེ་ཚོ་ལ་ཡང་ཅིག་ངོ་སྤྲོད་རེ་བྱུང་བ་ཡིན་ན། ལགས་འོ་ད་ལྟ་དཔེ་བཞག་ན་ང་ཚོ་གི་སྡེ་ཚན

ཨིན་གསལ་བསྒྲགས་ཁང་འདྲ་པོ་ཅིག་ཆ་མཚོན་པ་ན་ང་ཚོའི་ངོས་ནས་འདི་འདྲ། སྐད་རིགས་བརྒྱད་ནང་ལོགས་ལ་ཨ་ནི་ཅིག་མི་མང་ལ་གསལ་བསྒྲགས་བྱས་ཡག་ཆགས་བསྡད་ཀྱི་ཡོད་གསལ་བསྒྲགས་བྱེད་ཡག་གི་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་གི་མཛད་རིམ་རེད་དེ་ནང་བཞིན་ད་ལྟའི་ཆ་ལ་ཅིག་གནས་མཆོག་རྡོ་རྗེ་གདན་ལ་ཕྱོགས་མཐའ་ཁག་ནས་ཨ་ནི་ཅིག་ཆོས་ཞུ་བ་མང་པོ་ཅིག་སྡེབ་གཅིག་ལ་འཛོམས་དུས་ཙམ་པ་དེའི་ནང་ལོགས་ནས་ཨ་ནི་ཅིག་དཀའ་ངལ་ཆེ་བ་འདྲ་པོ་དེ་ང་རང་ཚོ་མཆོད་རྟེན་རིན་པོ་ཆེ་སྐུ་མདུན་ལ་ཨ་ནི་ཞབས་སྐོར་ཕེབས་པ་ཡིན་ན་ཨ་ནི་ཅིག་ད་ལྟ་རྒྱ་གཞུང་ཁོ་རང་ཚོ་ངོས་ནས་ཨ་ནི་ཅིག་ནང་ལོགས་ལ་ཁ་པར་དང་གློག་ཆས་རིགས་འཁྱེར་མི་ཆོག་པའི་སྲོལ་ཡོད་དུས་ཙམ་པ་ཁ་པར་འཁྱེར་མི་ཆོག་དུས་ཨ་ནི་ཅིག་ཕ་མ་སྤུན་མཆེད་ཁ་བྲལ་ཡ་དང་དེ་ག་ནང་བཞིན་རྒན་གོག་བརླག་ཡ་དང་སྤུ་གུ་ཆུང་ཆུང་བརླག་ཡ་དང་དེ་འདྲས་མང་པོ་ཅིག་བྱུང་བསྡད་གི་རེད་དེ་འདྲས་བྱུང་དུས་ཙམ་པ་ནི་ཁོ་རང་ཚོ་ངོས་ནས་ང་ཚོའི་འགྲམ་ལ་ད་ངའི་རོགས་པ་བརླགས་སོང་ངའི་ཨ་མ་བརླགས་སོང་ངའི་ཨ་ཕ་བརླགས་སོང་ངའི་སྤུ་གུ་བརླགས་སོང་ལབ་ནས་དེ་འདྲའི་མ་གནས་ཚུལ་མང་པོ་ཅིག་བྱུང་བསྡད་གི་འདུག་དེ་འདྲས་བྱུང་དུས་ཙམ་པ་ཡང་ང་ཚོའི་ངོས་ནས་ཅིག་ད་ལྟ། གནས་མཆོག་རྡོ་རྗེ་གདན་གྱི་དཀྱིལ་འཁོར་འདིའི་ནང་ལོགས་ལ་ད་ང་རང་ཚོ་གི་རྒྱང་བསྒྲགས་ཞུ་གི་རེད་པ། ཁ་པར་དེ་སུམ་ཅུ་སོ་ལྔ་ཅིག་བཙུགས་ཡོད་དུས་ཙམ་པ་ང་ཚོའི་གསལ་བསྒྲགས་ཁང་ནས་གསལ་བསྒྲགས་ཅིག་བྱས་པ་ཡིན་ན་ཨ་ནི་ཅིག་གནས་མཆོག་རྡོ་རྗེ་གདན་གྱི་གཡས་གཡོན་ད་ང་རང་ཚོ་བོད་པ་མང་ཆེ་བསྡད་ས་ཆ་ཚང་ཅིག་ལ་གོ་བསྡད་དུས་ཙམ་པ་ནི་ཁོང་རྣམ་པ་ཚོ་ལ་དེ་འདྲའི་གསལ་བསྒྲགས་ཅིག་བྱེད་དུས་ཙམ་པ་ཨ་ནི་ཅིག་ནང་མི་ཁ་འཐོར་འཐོར་བ་དང་ད་ནང་བཞིན་གྲོགས་པོ་གྲོགས་མོ་ལ་སོགས་ཁ་འཐོར་འཐོར་བ་ད་ད་ནང་བཞིན་དེང་སང་ཨ་ནི་ཅིག་ཡང། གནས་མཆོག་རྡོ་རྗེ་གདན་ལ་ས་ཕྱོགས་གང་ས་ནས་མི་མང་པོ་ཅིག་འཛོམས་ད་ནང་བཞིན་མི་མང་པོ་ཅིག་དེ་འདྲའི་སླེབས་དུས་ཙམ་པ་དེའི་ནང་ལོགས་ནས་ཡང་ཡང་ཅིག་རེ་ཟུང་ཅིག་ཡང་ཅ་ལག་བོར་བརླག་མང་པོ་ཕྱིན་གྱི་འདུག་ཨ་བོར་བརླག་ཕྱིན་དུས་ཙམ་པ་ཡང་ཅིག་ཅ་ལག་ཁ་ཤས་ལ་ང་ཚོ་ལ་དེ་འདྲའི་ཅིག་རྙེད་སོང་ལབ་ནས་ང་ཚོའི་གསལ་བསྒྲགས་ཁང་ནང་ལོགས་ལ་ད་ད་གསལ་བསྒྲགས་ཁང་གི་ཡན་ལག་ཅིག་བཅའ་ལག། བོར་བརླག་ཕྱིན་པའི་སྡེ་ཚན་ལབ་ནས་ཅིག་བཙུགས་ཡོད་རེད་དེའི་ནང་ལོགས་ལ་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Lost and Found ཨ་ནི་དེའི་ནང་ལོགས་ལ་ཡང་ཅིག་ཅ་ལག་རྙེད་བྱས་ང་ལ་དེ་འདྲའི་ཅིག་རྙེད་སོང་ལབ་ནས་ཚུར་ང་ཚོ་ལ་སྤྲད་ང་ཚོས་ཐོ་འགོད་བྱས་ཁོ་རང་སྤྲོད་མཁན་གྱི་ཁ་པར་ཨང་གྲངས་བྲིས་ཨ་ནི་ཅིག་ཅ་ལག་དེ་འདྲའི་ཅིག་རྙེད་ཤག་དེ་སུའི་ཡིན་པ་ན་ལེན་གར་ཤོག་ལབ་ཡ་འདྲ་པོ་དང་ཡང་ཁ་ཤས་ང་ལ་ཅ་ལག་དེ་རིང་ངའི་ཅ་ལག་དེ་འདྲའི་ཅིག་བརླགས་ཤག་གལ་སྲིད་དེ་འདྲའི་ཅིག་རྙེད་ཡོད་མཁན་ཡིན་པ་ན་ང་ལ་ཚུར་སློག་རོགས་བྱེད་ལབ་ཡ་གསལ་བསྒྲགས་གཏོང་ཡ་འདྲ་པོ་ད་ད་ནང་བཞིན་ང་རང་ཚོ་བོད་རིགས་གཅིག་པོ་མ་ཡིན་པ་ད་ད་གནས་མཆོག་རྡོ་རྗེ་གདན་ལ་ཨ་ནི་ཅིག་རྒྱ་གར་ཡུལ་མི་རེད་ད་ནང་བཞིན་ཕྱི་རྒྱལ་ཡུལ་གྲུ་རྒྱལ་ཁབ་མང་པོ་ཅིག་ནས་ཕེབས་དུས་ཙམ་པ་ཅིག་ས་ཆ་ཆུང་ཆུང་འདིའི་ནང་ལོགས་ལ་མི་ཚོགས་མང་པོ་ཅིག་འཛོམས་དུས་ཙམ་པ་དཀའ་ངལ་འདྲ་མིན་ཅིག་འཕྲད་དུས་ཙམ་པ་དེ་ཚོ་ཆ་ཚང་གཅིག་ལ་དེ་གསལ་བསྒྲགས་ཁང་རང་ཡོང་བྱས་ང་ཚོས་སྐད་རིགས་དེ་ཚོའི་ནང་ལོགས་ནས་གསལ་བསྒྲགས་བྱེད་དུས་ཙམ་པ་ཧང་སངས་ཕན་ཡག་པོ་གཅིག་ཐོགས་བསྡད་ཀྱི་ཡོད་རེད་ད་ནང་བཞིན་ང་ཚོའི་སྡེ་ཚན་གཉིས་པ་དེ་ནི་ཛ་དྲག་མྱུར་སྐྱོབ་ཛ་དྲག་མྱུར་སྐྱོབ་ལབ་དུས་ཙམ་པ་ད Emergency Team ལབ་ནས་ཡང་ང་ཚོའི་སྡེ་ཚན་གཅིག་བཞག་ཡོད་རེད་དེའི་ནང་ལོགས་ལ་ཆུ་ཚོད་ཉི་ཤུ་རྩ་བཞི་རིང་ཆགས་བསྡད་ཀྱི་ཡོད་ཞབས་ཕྱི་ཞུ་ཡ་འདི་ཨ་ནི་ཅིག་ཛ་དྲག་གི་ནད་མནར་བྱུང་བ་རེད་ད་ཛ་དྲག་གི་དེ་བ་ལ་གཅིག་ཡང། ཅ་ལག་བརླག་པ་དང་དེ་འདྲ་ཅིག་བྱུང་ཡོང་དུས་ཙམ་པ་ལམ་སང་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཅིག་ཡར་མར་རྩད་གཅོད་བྱེད་ཡ་རེད་ད་ནི་དེ་འདྲ་བྱེད་དུས་ཙམ་པ་ད་ལྟ་དེའི་ནང་ལོགས་ལ་ཅིག་སོ་སོ་དངུལ་ཟས་ལས་ཤིག་སྟེགས་ཀྱི་འགྱིང་ཕིད་འདོད་པའི་དུས་ཚོད་དེ་ལ་ཨ་ནི་ཅིག་མི་ད་ལྟ་བར་དུ་ཅིག་ཆ་མཚོན་པ་ཡིན་ན་ཨ་ནི་ཅིག་མིང་ཞུ་མི་དགོས་བྱས་དེའི་ནང་ལོགས་ལ་མི།

ད་ནང་བཞིན་ཡང་ཅིག་ཛ་དྲག་ད་མི་ཚོགས་མང་པོ་འཛོམས་བསྡད་དུས་ཙམ་པ་ཡང་ཅིག་ལོ་ན་རྒན་པ་དེ་ཚོ་འདི་པར་ལ་ཡང་ཅིག་ཛ་དྲག་གི་སྨན་བཅོས་བྱེད་དགོས་ཡ་ད་ང་ཚོའི་དངོས་གནས་དུ་བ་ནི་ཀྱི་སྤྱིར་བཏང་འདི་པར་ལ་སྨན་བཅོས་བྱེད་ཡ་གི་ཚོགས་པ་ཁག་མང་པོ་ཅིག་བཙུགས་ཡོད་རེད་དེ་ནས་ཡང་ཅིག་མི་ཚང་མས་གཞོན་ནུ་ལྷན་ཚོགས་ལ་ཡིད་ཆེས་ཅིག་བྱས་རྗེས་གཞོན་ནུ་ལྷན་ཚོགས་ལ་ཅིག་ཛ་དྲག་མྱུར་སྐྱོབ་ལ་ལམ་སང་འབྲེལ་བ་བྱས་པ་ནང་བཞིན་གི་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ཀྱི་ངོས་ནས་འགན་འཁྱེར་རྗེས་གང་ལྟར་སྨན་ཁང་ཆེ་བ་ལ་ཅིག་འཁྱེར་དགོས་ཡ་འདྲ་བྱུང་སོང་ད་ནང་བཞིན་མཚན་ཆུ་ཚོད།

ཨ་ཅེ་ཡིས་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་ཞབས་ཕྱི་ཞུས་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ནས་གཙོ་བོ་དེ་ཞབས་ཕྱི་ཞུ་ཡ་དེ། ཨ་ཅེ་ཡི་ཕྱོགས་མཐའ་ཁག་ནས་དེ་འདྲའི་ཆོས་ཞུ་བ་ག་འདྲའི་ཞིག་ཕེབས་པ་ཡིན་ནའི་ད་ལྟར་གཞོན་ལྷན་ཚོགས་ཀྱི་སྟོད་གོས་སེར་པོ་ཁོང་གྱི་ནང་ཉིན་མཚན་མེད་ལ་མེད་ནི་ཅིག་ཕྱག་རོགས་ཞུ་ཡ་དེ་ཕྱག་དེ་གི་རྒྱུད་ད་ག་ནང་བཞིན། ཨ་ཅེ་མེ་འཁོར་འབབ་ཚུགས་དེའི་ནང་ག་ཡ་མེ་འཁོར་འབབ་ཚུགས་ནང་འགྲོ་ཅིག་ཆ་མཚོན་པ་ཡིན་ན་ཨ་ཅེ་སྐད་རིགས་གཉིས་གསུམ་ཐོག་ནས།

མཆོད་རྟེན་རིན་པོ་ཆེ་སྐུ་མདུན་ལ་འགྲོ་ཅིག་ཆ་མཚོན་པ་ཡིན་ན་རྐང་གསུམ་འཁོར་ལོ་བཞུགས་སྒོར་བ་ཨོ་ཀྲོ། དེ་ནང་བཞིན་ང་ཚོས་ཨོ་ཀྲོ་དང་དེ་ནང་བཞིན་སྤྱི་སྤྱོད་རླངས་འཁོར Bus སོགས་ང་ཚོས་གྲ་སྒྲིག་བྱས། གྲ་སྒྲིག་བྱས་པ་ནང་བཞིན་ང་ཚོའི་ངོས་ནས་ཁོ་རང་ཚོ་ལ་ཡང་གཅིག་གོང་དེ་ཚོ་གཏན་འབེབས་བྱས། ཡང་གཅིག་རིན་གོང་འཚམ་པོ་ལ་བཏང་ཡ་དང་ཡང་རྐང་གསུམ་འཁོར་ལོ་འགྲོ་ན་ནམ་རྒྱུན་ང་རང་ཚོ་ཕའི་ཡས་ནས་ཚུར་དེ་བ་ལ། ཆོས་ཞུ་བ་ལན་གཉིས་ཡིན་པས་ན་ཁོ་རང་ཚོ་རྒྱུད་རྗེ་གཅིག། ད་ལྟ་རྐང་གསུམ་འཁོར་ལོ་ཨོ་ཀྲོ་ཀྲོ་བ་གཅིག་བསྡད་པ་ཡིན་ན། མེ་འཁོར་འབབ་ཚུགས་ནས་ཡར་མཆོད་རྟེན་རིན་པོ་ཆེ་སྐུ་མདུན་ལ་བཞི་བརྒྱ་ལྔ་བརྒྱ་དང་ལེན་གྱི་རེད་ཡིན་པས་ནས་ད་གཞོན་ལྷན་ཚོགས་སྒྲིག་འཛུགས་རང་གི་ངོས་ནས་འགན་འཁྱེར་ཅིག་གང་ལྟར་དེ་ལྟའི་ཆོས་ཞུ་བ་ལ་ནི་དཀའ་ངལ་མ་འཕྲད་ཡ་དང་དེ་ནང་བཞིན་ག་ཡ་གི་ད་ལྟ་རྐང་གསུམ་འཁོར་ལོ་དང་ཨ་ནི་ཁོ་རང་ཚོས་ང་རང་ཚོ་ཡུལ་མི་ཁོ་རང་ཚོ་ལ་ཡང་ཅིག་དོགས་པ་ཞུ་འོས་མ་འགྲོ་བའི་ཆེད་དུ་ཅིག་གོང་ཚད་དེ་ཚོ་གཏན་འབེབས་བྱས། ཅིག་སྤྱི་སྤྱོད་རླངས་འཁོར་དེ་ཚོ་ད་ད།

ཨ་ཅེ། སྤྱི་ཡོངས་ཀྱི་ཨ་ཅེ་མི་མང་གི་ལྟ་ཚུལ་རེད་མི་མང་གིས་ང་ཚོ་ལ་ཚུར་གཅིག་གཞོན་ལྷན་ཚོགས་ལ་ཡིད་ཆེས་བསྐྱེད་ཡ་དེ་ཚོ་སྤྱི་ཚོགས་ཞབས་ཞུ་དེ་ད་ལོ་ཧང་སང་ཡག་པོ་ཅིག་བྱུང་བསྡད་ཀྱི་ཡོད་ཞེས་ལའོ། ལགས་སོ། དེ་ནས་ད་རྣམ་པ་ཚོས་སྡེ་ཚན་གསུམ་ལ་དབྱེ་བཞག་དེ་མ་ཡིན་པས་ཨ་ནི་ཨ་རྩ་དུ་མ་དོད་ཅིག་སྤྱི་ཚོགས་ཞབས་ཞུ་དེ་དཔེར་ན་དུས་རྒྱུན་དུ་ལོ་ལྟར་རེ་བཞིན་ཡོད་པ་ནང་བཞིན་ད་ཕན་ཐོགས་པ་ཅིག་དེ་ཡང་མི་དེ་འདྲའི་རྐྱེན་འདས་ལ་ཕྱིན་པའི་སྐབས་ལ་ཡ་ད་ནང་མི་དང་ཨ་ནི་གྲོང་པ་ཁྱིམ་མཚེས་དེ་འདྲའི་མེད་པ་དེ་འདྲའི་རང་རང་དེ་འདྲའི་ཡོད་ཀྱི་རེད་དེ་འདྲ་སོང་ཙང། འདིས་དེ་ད་ཕན་ཐོགས་ཤོས་འདྲ་པོ་ཅིག་ཡོང་གི་ཡོད་པའི་བཟོ་འདྲ་ཅིག་ངས་དུས་རྒྱུན་དེ་ནས་མཐོང་གི་འདུག་དེ་སོང་ཙང་ལོ་འདིའི་ནང་ལོགས་ད་དེ་ད་སྤྱི་ཚོགས་ཞབས་ཕྱི་གི་བརྒྱུད་ནས་མི་རྐྱེན་འདས་ཕྱིན་པ་དེ་འདྲའི་གས་བྱུང་གནང་སོང་ངས། དེ་དང་ད་ལོ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་གསུང་བརྒྱུད་མཛད་པའི་སྐབས་སུ་ད་ལྟ་བར་དུ་ཨང་ཅིག་དེ་འདྲའི་གི་རིགས་ད་ལོ་གང་བྱུང་མ་སོང་ཡིན་པས་ནས་སྔོན་མ་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་དང་རྩ་གསུམ་གྱི་ནང་སྤྱི་ཚོགས་ཞབས་ཕྱི་བྱས་བསྡད་པའི་སྐབས་སུ་ང་ཚོ་དེ་འདྲའི་གི་ཡ་གནས་ཚུལ་ཅིག་བྱུང་པ་རེད་གནས་ཚུལ་བྱུང་བ་ནང་བཞིན་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ལ་ཁོ་རང་ཚོ་གིས་ཡིད་ཆེས་བྱས་བྱས་རེ་བ་བརྒྱབ་པ་ནང་བཞིན་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ད་ཕུང་པོ་མེར་སྲེག་བཏང་ཡ་རེད་དེ་ནང་བཞིན་ཆག་ཆོན་པོ་བྱས་ཡ་དེ་ཚོ་ཆ་ཚང་ཅིག་རོགས་པ་བྱེད་ཐུབ་པ་ཅིག་བྱུང་དུ་ཡོད། ཡིན་པས་ནས་ད་ལོའི་འབྲས་ཉིས་སྟོང་ཉི་ཤུ་རྩ་གསུམ་དང་རྩ་བཞི་གི་ད་ལོའི་ད་ཉི་མ་བཅུ་པ་དེ་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ལ་ད་ལྟའི་ཆ་ལ་གནས་མཆོག་རྡོ་རྗེ་གདན་ལ་དེ་འདྲའི་གི་རིགས་ད་ལྟ་བྱུང་མ་སོང་ད་ང་ཚོའི་ངོས་ནས་ཅིག་དེ་འདྲའི་རིགས་མ་ཡོང་ཡ་གི་ཡང་སྨོན་ལམ་བརྒྱབ་བསྡད་ཀྱི་ཡོད་དེ་བ་ཅིག་དེ་འདྲའི་ཅིག་བྱུང་དུས་བསམ་པ་འདི་ད་གནས་རྩ་ཆེན་པོ་ལ་དེ་འདྲའི་འདས་གྲོངས་བྱས་མ་དེ་ཆོས་གཅིག་འདི་བསྟན་པ་ན་ཡག་པོ་ཆགས་ཀྱི་ཡོད་རེད་ཡིན་པས་ནས་ང་ཚོའི་ངོས་ནས་དེ་འདྲའི་ཅིག་དེ་ཕ་མ་སྤུན་མཆེད་མི་ཆོག་དེ་འདྲའི་ཅིག་ཁང་རང་ཅིག་དེ་བ་ལ་བསྒོམ་པ་རྫོགས་པའི་སྐད་ཅིག་ཆོག། དེ་འདྲའི་ཡིད་འཇོམས་པའི་གནས་ཚུལ་བྱུང་དུས་ཙམ་པ། ཏིས་ཀྱི། བློ་ཕམ་པོ་འདྲ་ཅིག་ཆགས་འདུག་བ། དེ་ཡིན་དུས་ཙམ་པ་ང་ཚོའི་ངོས་ནས་ཅི་ལྟར་གྲ་སྒྲིག་ཆ་ཚང་ཅིག་ཡོད་དེ་འདྲས་གལ་སྲིད་བྱུང་བ་ཡིན་ན་གང་ལྟར་ང་ཚོའི་ངོས་ནས་རོགས་པ་བྱེད་ཡ་དེ་ཚོ། དེ་དང་མཉམ་དུ་ད་ལྟ་གོང་དུ་ནས་དྲི་བ་དེ་ལ་གཅིག་ཞུ་ཡ་དྲན་པ་བྱེད་ཤག་ང་ཚོའི་ངོས་ནས་ད་ལྟ། ད་དེ་འདྲའི་ཆོས་ཞུ་བ་རྒན་གཞོན་བར་གསུམ་དེ་ཕེབས་དུས་ཙམ་པ། ཨ་ནི་ཅིག་རྒན་གོག་རྣམ་པའི་ཆེད་དུ་རྒན་གོག་དང་ད་ག་ནང་བཞིན་ཨ་ནི་ཅིག།

ལགས་ལགས་སོ། ད་འདི། ཁྱེད་རང་གིས་ངོ་སྤྲོད་གནང་པ་རེད་རྒྱུན་དུ་ནས་ད་སེང་གེ་རྣམ་པ་ཚོས་ང་རང་ཚོ་བོད་རིགས་ཡིན་ན་ད་ཧ་ལམ་ད་ཧ་མ་གོ་མཁན་ཡོད་མ་རེད། རྒྱལ་བ་རིན་པོ་ཆེ་གི་གསུང་ཆོས་ག་པར་གནང་པ་ཡིན་ནའི། དབུས་གཞོན་ནུའི་གི་གཙོས་པའི་གི་ས་གནས་སོ་སོའི་གི་གཞོན་ནུ་ལྷན་ཚོགས་གི་ངོས་ནས་དང་བླངས་ཞབས་ཞུ་གནང་གི་ཡོད་རེད་ད་ལོ་འདས་པའི་གི་ལོ་བཞི་བཅུ་སྤེ་ཆེ་འགྲོ་གི་ཡོད་ས་རེད། དེ་འདྲས་སོང་ཙང། ད་དེ་འདྲས་གནང་པའི་སྐབས་ལ་ཡང་ད་ཅིག་ག་རེ་ད་འགྲུལ་སྐྱོད་དང་ཞལ་ལག་འགྲོ་སོང་གཏོང་མི་ཞིག་དགོས་ཀྱི་ཡོད་པ་རེད་དེ་སོང་ཙང་ད་ད་ལྟ་སྤྱི་ཚོགས་ཞབས་ཕྱི་དྭང་བླངས་ཀྱི་དཔེར་ད་ལོར་ཅིག་ཆ་བཞག་པ་ཡིན་ན། ལས་བྱེད་དང་ཚང་མ་བསྡོམས་ནས་དྲུག་བཅུ་ལྷག་ཅིག་ཡོད་གསུང་གི་འདུག་ད་དེ་ཚོའི་བཞུགས་གནས་སྐོར་རེ་ཨ་ནི།

ཟབ་དང་དེ་གི་ནང་ལོགས་ལ། ཨ་ནི་ཅིག་གནས་མཆོག་རྡོ་རྗེ་གདན་གྱི་ནང་ལོགས་གཡས་གཡོན་ལ་ཨ་ནི་ཅིག lottery རྒྱན་ཤོག་དེ་བཙོང་ཆོག་གི་མི་འདུག་ཨ་ནི་དེ་ཡིན་དུས་ཙམ་པ་ད་ལོ་ང་ཚོ་རྒྱན་ཤོག་དེ་བཙོང་མ་ཐུབ་པ་ཆགས་དེ་གི་ཡིན་པའི་ནི་ད་ཅིག་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་དེ་འདྲའི་ཅིག་མི་ཚོགས་མང་པོ་འཛོམས་ས་ལ་ལས་ཀ་དེ་འདྲའི་ཅིག་བྱེད་དུས་ཙམ་པ་ང་ཚོ་ལ་དེ་ག་རེ་ཞུ་དགོས་རེད་གདེང་ཚོད་འདུག་སྟེ་ང་རང་ཚོ་བོད་རིགས། ཚང་མས་ཨ་ནི་ཅིག་གཞོན་ནུ་ལྷན་ཚོགས་ལ་དེ་སྔ་བར་དུ་རྒྱབ་སྐྱོར་གནང་བསྡད་ཀྱི་ཡོད་རེད་ད་དུང་ཕར་མུ་མཐུད་ཀྱི་རྒྱབ་སྐྱོར་གནང་ཡ་གི་ང་ཚོ་ལ་གདེང་ཚོད་བཅས་ཡོད་ལ་ཨ་ནི་ད་ལོ་འགྲོ་སོང་ཅིག་ཆ་མཚོན་པ་ཡིན་ན་སྤྱི་དང་གནས་མཆོག་རྡོ་རྗེ་གདན་གི་ཨ་ནི་ཅིག་སྡོད་ས་རེད་ཨ་ཅིག་ཡར་མར་འགྲུལ་བཞུད་རེད་ད་ཆ་ཚང་ཅིག་ལོ་ནས་ལོ་ཡར་གོང་ཆེ་རུ་ཆེ་རུ་མ་གཏོགས་ཅིག་ཆུང་དུ་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད་དེ་ཡིན་དུས་ཙམ་པ་དེ་སྔ་ཨ་ནི་ཅིག་འགྲོ་སོང། འགྲོ་བ་ལས་ད་ལོ་འགྲོ་སོང་མང་བ་ཅིག་འགྲོ་བསྡད་ཀྱི་ཡོད་ཡིན་པས་ན་ད་ཅིག་ང་རང་ཚོ་བོད་རིགས་ནས་ད་ཨ་ནི་ད་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ལ་ཨ་ཅིག་ཕྱག་རོགས་གནང་དེ་ནས་ཚོས་སྐད་ཅིག་རོགས་པ་ད་གནང་དང་གནང་མུས་རེད་ད་ག་ནང་བཞིན་ཨ་ཅིག་ང་ཚོའི་གསལ་བསྒྲགས་ཁང་འགྲམ་དེ་ལ་ཡང་ཞལ་འདེབས།

ཕྱི་གི་ཡུལ་གྲུ་ཁག་ནས་ཕེབས་མི་རེད་ད་ག་ནང་བཞིན་ང་རང་ཚོ་ཕུལ་ཡོད་ཅིག་བོད་རིགས་ནང་ལོགས་ལ་ཡག་ཅིག་དཔལ་འབྱོར་ཡག་ག་ཡི་འབྱོར་དུ་སོ་སོ་མང་ཆེ་ངོས་ནས་ཅིག་མང་ཉུང་ལ་མ་ལྟོས་པའི་ཅིག་ཞལ་འདེབས་འདྲ་གནང་དུས་ཙམ་པ་ཅིག་དེ་འདྲའི་འགྲོ་གི་རེད་ལགས་འོང། ལགས་ལགས་སོ། ཐུགས་རྗེ་ཆེ་ད་ངས་བཀའ་འདྲི་ཞུ་ཡའི་མཐའ་མ་དེ་ལ་ད་ལྟ་རྣམ་པ་ཚོས་སྤྱི་ཚོགས་ཞབས་ཞུ་ད་ལོ་ལྟར་རེ་བཞིན་ད་གནང་གི་ཡོད་རེད་ད་ལྟ་གོང་དུ་ཞུས་པ་ནང་བཞིན་ཁྱེད་རང་གིས་འགྲེལ་བཤད་གནང་སོང། ད་འདས་ཀྱིས་ད་ཅིག་དཔེར་ན་དྲིལ་བསྒྲགས་གནང་ཡ་དང་སྤྱི་ཚོགས་ཞབས་ཞུ་དུས་སེ་འདུས་ག་ནས་ད་ང་ཚོ་བོད་པ་གཅིག་པོ་མིན་པ་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་དང་ཕྱི་རྒྱལ་བ་དེ་ཚོ་ཡོད་རེད། མང་ཚོགས་ཀྱི་ངོས་ནས་ད་ལྟ་དབུས་གཞོན་ནུའི་གི་དབུ་ཁྲིད་བྱས་ཀྱི་ཨ་ནི་དྭང་བླངས་ཀྱི་སྤྱི་ཚོགས་ཞབས་ཞུ་དེའི་གི་ཐོག་ལ་ཅིག་ཁོང་བསམ་ཚུལ་ཡིན་ན་འདྲ་ཅིག་བསམ་འཆར་བཤད་ངེས་ཡོད་ཀྱི་རེད། ཐུགས་སྣང་སྤྲོ་བྱེད་ག་འདྲ་ཡོང་གི་འདུག། རྩ་བའི་ད་མི་ཡག་པོ་རེད་གསུང་ཡས་ད་ཡོད་དེ་ཡིན་ནའི། ཅེས་ཡང་ནམ་རྒྱུན་ནས་ཁྱེད་རང་ཚོ་ལ་ཕྱག་བྲིས་འབྱོར་བ་དེ་འདྲས་ད་ལྟ་བོད་པའི་ལུགས་སྲོལ་དེ་ད་ཞེ་དྲག་ཡོད་མ་རེད་ཕྱག་བྲིས་ཐུགས་རྗེ་ཆེ་ཟེར་དེ་ད་ཡིན་ནའི། དེ་འདྲས། ཧི་མ་ལ་ཡའི་རི་རྒྱུད་མི་རིགས་ད་དེ་ཚོའི་གི་ལྟ་སྟངས་འདྲ་ཅིག་ག་འདྲས་འདུག།

ག་ཡིན་ཞུས་པ་ན་ཨེན་ཅིག་ཁ་ཤས་ད་དེ་འདྲའི་གསལ་བསྒྲགས་མང་པོ་བྱས་བསྡད་དུས་ཙམ་པ་ད་ད་མང་ཆེ་བ་གི་གསལ་བསྒྲགས་དེ་འདྲའི་ཉི་མ་རྟག་པར་བྱེད་དུས་ཙམ་པ་ང་ཚོ་ཨ་མཆོག་ཚ་གི་འདུག་ལབ་མཁན་དེ་འདྲ་བྱུང་གི་འདུག་ཨ་ནི་ཨེན་ཅིག་ཨ་མཆོག་ཚ་གི་འདུག་དེ་འདྲའི་གསལ་བསྒྲགས་མང་པོ་བྱེད་དགོས་ཡག་ཡོད་མ་རེད་ལབ་མཁན་དེ་འདྲ་ཡོད་རེད་ཡིན་པས་ན་ད་སྤྱི་ཡོངས་ཀྱི་ལྟ་དུས་ཙམ་པ་ད་ང་ཚོའི་ད་ལྟ་སྤྱི་ཚོགས་ཞབས་ཞུ་ཞུ་ཡ་འདི་གི་སྤྱི་ཡོངས་ལ་ག་རེ་མང་ང་ཕན་གྱི་འདུག་སྤྱི་ཡོངས་ཀྱི་ད་དེ་དཀའ་ངལ་སེལ་ཡག་རང་བྱེད་དུ་ཡིན་དུས་ཙམ་པ་དེ་ཚོའི་ཐོག་ལ་ཅིག་མང་ཆེ་བ་གིས་ཡག་པོ་འདུག་གསུང་གི་འདུག་ད་ནང་བཞིན་ད་ང་རང་ཚོའི་ཧི་མ་ལ་ཡའི་རི་རྒྱུད་ནང་ལོགས་ལ་ད་ལ་དྭགས་རེད་ཨེ་ནི་ཁུ་ནུ་སི་པི་ཏི་ད་ནང་བཞིན་ཨ་རུ་ཎ་ཅལ་ནང་ལོགས་ལ་ད་དཔེར་ན་ད་མོན་རྟ་དབང་ད་ད་དེ་ཚོ་ཡིན་དུས་ཙམ་པ་ང་ཚོ་དེ་བ་ལ་ཆོས་ཞུ་བ་དེ་དེ་མང་པོ་པོ་ཅིག་ཕེབས་དུས་ཙམ་པ་ང་ཚོའི་ད་ལོའི་གསལ་བསྒྲགས་འདྲ་པོ་ཅིག་ཆ་མཚོན་པ་ཡིན་ན། དེ་གཙོ་བོ་སྐད་རིགས་བརྒྱད་ནང་ལོགས་ལ་ཡོད་རེད་དེའི་ནང་ལོགས་ནས་ལ་དྭགས་ཀྱི་སྐད་ཡོད་རེད་མོན་རྟ་དབང་གི་སྐད་ཡོད་ད་ནང་བཞིན་འབྲུག་གི་སྐད་དེ་ཚོའི་སྐད་ཡག་ཅིག་གསལ་བསྒྲགས་བྱས་དེ་འདྲ་བྱེད་དུས་ཙམ་པ་ང་ཚོ་འདི་ཡག་པོ་འདུག་ཨ་ནི་ཐུགས་རྗེ་ཆེ་ལབ་ནས་ད་ལྟ་མོན་རྟ་དབང་ནས་རེད་ད་ནང་བཞིན་འབྲུག་ནས་རེད་ད་ནང་བཞིན་ཨན་ཅིག་ལ་དྭགས་རེད་ད་ནང་བཞིན་ང་ཚོ་བལ་བོའི་སྐད་ནེ་པ་ལི་ཞུ་དགོས་རེད་བལ་བོའི་སྐད་དེ་འདྲའི་ད་ང་རང་ཚོ་བོད་པའི་སྐད་དང་ཨ་ནི་ཧིན་དི་སྐད། ཅེས་རྒྱ་གར་སྐད་རོ་ཨ་ནི་ཨིན་ཇི་སྐད་ཕར་ཕུད་བྱས་དེ་མིན་སྐད་ནང་ལོགས་ལ་དེ་འདྲའི་གསལ་བསྒྲགས་བྱེད་དུས་ཙམ་པ་ཁོ་རང་ཚོ་གི་སྐད་དེ་གོ་ཚུལ་ཁོ་རང་ཚོ་གི་དཀའ་ངལ་ཁྲིད་དེ་འདྲའི་ཞིག་ཡོང་དུས་ཙམ་པ་ང་ཚོ་ལ་ཐུགས་རྗེ་ཆེ་དང་བཀའ་དྲིན་ཆེ་ལབ་མཁན་དེ་འདྲ་མང་པོ་བྱུང་གི་འདུག་ཨ་ནི་སོ་སོའི་ད་ལྟ་བར་དུ་ད་ཅིག་སྤྱི་ཚོགས་ཞབས་ཞུ་དེ་དང་དེ་འདྲ་བ་ནང་ལོགས་ལ་ཉིས་སྟོང་བཅུ་དྲུག་ནས་བྱས་ན་མཉམ་ཞུགས་བྱས་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་དེའི་ནང་ལོགས་ནས་དེ་སྔ་ཉིས་སྟོང་བཅུ་བདུན། བཅོ་བརྒྱད་འདྲ་པོ་ཅིག་ལ་ཡིན་ས་ཡོད་ང་ཚོ་ད་ལྟ། འབྲུག་གི་ནི་དཔོན་པོ་གཅིག་གི་སྤུ་བླ་བྱས་དེ་འདྲའི་ཡག་མ་ཚེ་དུས་ཙམ་པ་ཨ་ནི་རྗེས་ཡིག་ཐོག་ལ་ཨ་ནི་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ལ་ཐུགས་རྗེ་ཆེ་ལབ་ནས་ཁོ་རང་གིས་ཕྱག་བྲིས་གཅིག་གནང་བ་དེ་འདྲ་བྱུང་བསྡད་ཡོད་ར་དེ་ཡིན་དུས་ཙམ་པ་ང་རང་ཚོ་གཅིག་ལས་ཀ་བྱས་རྗེས་དེ་འདྲའི་ཅིག་འདུག་ཨ་བསམ་ཡ་ཅིག་ཡོད་ར་དེ་འདྲའི་ཅིག་རག་གི་འདུག་དེ་འདྲའི་ཅིག་ཕན་ཐོགས་ཤག་བསམ་ཡ་ཅིག་ང་རང་དེ་དུས་ཚོར་བ་ཡག་པོ་ཞེ་པོ་ཅིག་སླེབས་མྱོང་ཡོད་ཡིན་པས་ནི་ད་སྔོན་མ་ལོ་དང་ད་ལོ་འདྲ་པོ་ཅིག་ཆ་མཚོན་པ་ན་ཡིག་ཐོག་ནས་དེ་འདྲའི།

ཕལ་ཆེར་ག་ཚོད་གསུངས་པ་བདུན་རེ་བརྒྱད་རེ་གསུངས་ས་རྒྱས་རེ་བ་ལ། རྒྱས་གནང་མཁན་བཙན་བྱོལ་ནང་ནས་ད་ང་ཚོ་བོད་པ་དང་བོད་སྐད་ཧིན་དི་དབྱིན་ཇི་དེ་ཚོ་ད་ང་རང་ཚོ་བོད་རིགས་ཡིན་གྱི་རེད་དེ་ཡིན་ནས། མོན་པ་དང་འབྲུག་སྐད་རྒྱག་མཁན་དང་ནེ་པ་ལི་སྐད་རྒྱག་མཁན་ལ་དྭགས་ཀྱི་དེ་ཚོ་ཨ་ནི་བོད་རིགས་ཡིན་ན་ག་འདྲ་ཡིན་ན། ལའོ་ད་ད་ལ་དྭགས་ཀྱི་སྐད་རྒྱག་མཁན་དེ་ལ་དྭགས་རང་གི་ཡུལ་མི་ཆགས་དུས།

ཐུགས་རྗེ་ཆེ་གསུངས། ལགས་སོ་ཐུགས་རྗེ་གནང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་གཏམ་གླེང་གི་ལེ་ཚན་འདི་མུ་མཐུད་ནས་གསན་བཞུགས་རོགས་གནང། བཞུགས་སྒར་རྡ་རམ་ས་ལ་ལ་བཞུགས་མཁན་བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ད་ལྟའི་ཆར་ལ་ཡ་ད་གནས་མཆོག་རྡོ་རྗེ་གདན་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དྭང་བླངས་ཞབས་སྤྱི་ཚོགས་ཞབས་ཞུའི་གི་ཁོངས་ལ་ཡ

ཆབ་སྲིད་ཀྱི་ལས་འགུལ་ཡིན་ནའི་འདྲ་རྩོམ་ཡིག་གི་ཐོག་ནས་ཡིན་ནའི་འདྲ་བོད་དོན་དྲིལ་བསྒྲགས་གོ་རྟོགས་དེ་འདྲས་སྤེལ་གནང་གི་ཡོད་རེད་དེ་འདྲས་སོང་ཙང། ལོ་འདིའི་གི་ད་བསྟན་འཛིན་བརྩོན་འགྲུས་ལགས་ལས་འགུལ་སྤེལ་བའི་བརྒྱུད་རིམ་སྐོར་ལ་ཡ་ཐོག་མར་བཀའ་འདྲི་ཞུ་ཡས་ཀྱི་ནང་ལ། བསྟན་འཛིན་བརྩོན་འགྲུས་ལགས། ཕལ་ཆེར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་གསུམ་པའི་ནང་ལ་ཡ་བྱང་ཨ་མི་རི་ཀའི་ཁུལ་ལ་བོད་དོན་ལས་འགུལ་གྱི་གོ་རྟོགས་སྤེལ་གནང་ག་ཅིག

འདི་སྤྱི་ཟླ་གསུམ་པ་རེད་སྤྱི་ཟླ་དང་པོའི་ནང་ནས་ཡང་སྤྱི་ཟླ་དང་པོ་གཉིས་པའི་ནང་ལ་བསྟན་འཛིན་བརྩོན་འགྲུས་ལགས་ལས་འགུལ་ག་རེ་སྤེལ་གནང་ཡོད་པའི་ནང་ང་ཚོར་གཅིག་ཡ་བརྒྱུད་རིམ་དེ་གཅིག་གསུང་རོགས་གནང།
ལགས་སོ། འདིའི་སྔོན་ལ་ད་ལྟ་ཕ་གི་ཅིག་ཕྱིན་པ་རེད་ད་ལྟ་ཕྱི་ཟླ་དང་པོའི་ནང་ཡིན་པ་ཡོད། Imphal Literature Festival ལབ་ཡག་ཅིག་ཡོད་རེད་ཨ་ནི་ཕ་གི་ལ་ཡ་ད་འདི Manipur རེད Manipur ལ་ད་ངོས་ནས་དངོས་སུ་འགྲོ་བ་དང་པོ་ཡིན། ཨ་ནི་མ་ནི་པུར་དེ་བྱང་ཤར། ཁུལ་གྱི་མངའ་སྡེ། བདུན་ནང་ནས་ད་གནད་འགག་ཆེ་གཅིག་རེད། ཕྱི་ཟླ་གཉིས་པའི་ནང་ལ། དོན་དག་ལོ་གསར་མ་སིན་ཅིག་མ་ལ་ཡ་ཝ་ར་ཎ་སི་ལ་ཡ་ཨ་ནི་ཝ་ར་ཎ་སི་ལ་ཡ་ཕ་གིའི། མཐོ་རིམ་སློབ་གྲྭ་ཅིག་ནང་ལ་ཡ་ཀན་ཤི་ཡ་དེ་ཅིག་རྒྱ་གར་གི་མཐོ་རིམ་སློབ་གྲྭ་ཅིག་ལ་ཡ། ནི་བོད་དོན་དྲིལ་བསྒྲགས་ཀྱི་གཏམ་བཤད་བྱེད་ཡག་དེ་བྱུང་སོང་བ་དེ་ནས་ལོ་གསར་འཁེལ་ལོ་གསར་ཚར་བའི་ཤུལ་ལ་ཨ་ནི་ད་ལྟ་ཨ་རི་དང་ཁེ་ན་ཌ་གཏམ་བཤད་བྱེད་ཡག་གི་ལས་རིམ་དེ་ཡོང་སོང་ཙང་དེ་གྲ་སྒྲིག་བྱེད་ཡག་དེ་ཚོ་ཞིག་གི་དུས་ཚོད་འགོར་སོང། ལགས་ལགས་སོ་བསྟན་འཛིན་བརྩོན་འགྲུས་ལགས་དེ་ནས་ཨ་ནི་ད་ད་ལྟ་གོང་དུ་ཞུས་པ་ནང་བཞིན་ཕལ་ཆེར་བྱང་ཨ་མི་རི་ཀའི་ཁུལ་ལ་ཡ་ལས་འགུལ་དེ་སྤྱི་ཟླ་གསུམ་པའི་ནང་ལ་ཡིན་པ་ཡོད་བསམ་གི་འདུག་ངས་དྲན་ཐོག་ལ་བྱས་པ་ཡིན་ན་ཨ་ནི་དེའི་གི་ད་བརྒྱུད་རིམ་དེ

གསན་མཁན་རྣམ་པ་ཚོར་གཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ཐུགས་རྗེ་གནང། རེད་ད། དེ་ནི་ཕྱི་ཟླ་གཉིས་པའི་མཐའ་མཇུག་ནས་ད། ཨ་རི་ལ་ཡ་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་ལས་རིམ་འགོ་ཚུགས་རེད་ཨ་ནི་ད། ཨ་རི་ལ་སླེབས་ཡག་འདི་ད་ཕལ་ཆེར། སྔོན་མ་སླེབས་ཡག་འདི་ཉིས་སྟོང་བཅུ་གཉིས་ལ་མཐའ་མ་དེ་རེད་ཤག་ད། དེ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལ་འདི་ད་ལོ་བཅུ་གཅིག་གཞུག་ལ། ཨ་རི་ལ་ད་ཐེངས་དང་པོ་སླེབས་ཀྱི་ཡོད་རེད། དངོས་གནས་ཐེངས་མ་གསུམ་འགྲོ་ཡི་ནས་ད་ཉིས་སྟོང་བཅུ་གཉིས་ནས་ད་ལྟ་བར་དུ་སླེབས་མྱོང་མེད་སོང་ཙང་ཨ་རི་གང་ལ་ག་ཚོད་འགྱུར་བ་ཕྱིན་པའི་གི་རྣམ་པ་དེ་ཅིག་མཐོང་བྱུང། ཨ་རི་ནང་ལ་ད་ལྟའི་སྐོར་སྐྱོད་འགྲོ་ཡག་གཙོ་བོ་དེ་ད་ལྟའི་ང་ལ་ཕ་གིའི་ཚོགས་འདུའི་ནང་ལ་མཉམ་ཞུགས་བྱེད་ཡག་གི་དེ་འདྲ་ཅིག་བྱུང་སོང་དེ Tibet Action བྱ་བའི་བོད་དོན་ལས་འགུལ། ཀྱི་ཚོགས་པ་ཅིག་ཡོད་རེད་ཨཱ་ནི Tibet Action ཁོ་ཚོས་ཨཱ་ནི་ཕ་གི་ཚོགས་འདུ་ཅིག་ཡོད་རེད་དེ་ཡིན་རྒྱུ་ཡོང་གི་རེད་ཞེས་བྱས་ཕ་གི་ཕྱིན་ཨཱ་ནི་དེའི་ཞོར་ལ་ད་ཕ་གི་སླེབས་པའི་ཞོར་ཡིན་པ་སོང་ཙང་ཨཱ་ནི་ཨ་རིའི་ཁྱོན་བདེ་སྐྱོང་ལ་ཡང་གཏམ་བཤད་ཅིག་གི་སྐོར་སྐྱོད་ཀྱི་རེ་འདུན་དེ་ཅིག་ནུས་ཤུགས་ལ Canada ལ་འགྲོ་ས་དེ་འདྲ་བྱུང་སོང་དེའི་ནང་ད་ཨ་རི་ཤར་ཕྱོགས་ལ East Coast ལ་ཟེར་བ། ཤར་ཕྱོགས་ལ་ཡིན་པ་ཡིན་ན་ད New York Washington DC Philadelphia།

འགོ་བཙུགས་མཁན་དེ་ཐོ་རོན་ཏོ་ལ་བྱས། དེ་ནས་ཨོ་ཏོ་བ་དང་ཕ་གིའི་རྒྱལ་ས་དེ་བྱས། དེ་ནས་མོན་ཏྲི་ཨལ། བྱས། དེ་ནས་ཡང་ནུབ་ལ་ཕ། ཀལ་ཀི་རི། བན་ཀུ་བ། བི་ཐོ་རི་ཡ་བྱས། གང་ཅི་ཨ་རི་དང་ཁེ་ན་ཌ་ཁྱོན་ཡོངས་ལ་ཉི་མ་བདུན་ཅུ་དོན་བདུན་སྐོར་རྒྱབ་བཞག

ད་ད་ལྟ་མི་བརྒྱ་དང་ལྔ་བཅུ་ཙམ་ཅིག་གིས་ཉེ་དུས་ལོ་བཅུ་བཅུ་གཅིག་ནང་ལ་ཡང་རང་ལུས་མེར་སྲེག་བྱས་པའི་གནས་སྟངས་འདི་བྱུང་རྐྱེན་གཙོ་བོ་དེ་རྒྱ་ནག་གིས་བོད་གངས་བཙན་འཛུལ་བྱས་པ་མ་ཟད་ཨ་ནི་ཨ་རི་དང་བསྟུན་པའི་རྒྱལ་ཁབ་མང་པོ་ཅིག་གིས་འདི་ནས་ཁེ་བཟང་ལེན་ནས་ནི་ཁེ་བཟང་དེ་ཨ་རི་ལ་ཡང་བྱུང་བ་སོང་ཙང་ཨ་རི་གིས་ད་ད་ལྟ་བོད་ནང་ལ་ཡང་གནས་སྟངས་ཁོ་དེ་ལ་འགན་ལེན་དགོས་ཡོད། འདི་ནས་འགན་ཡོད་རེད། ང་ཚོ་དེ་ཨ་རི་ནང་སླེབས་ཡག་འདི་ཨ་ནི་ཨ་རི་ལ་ཡག་ཅིག་སྐྱབས་བཅོལ་ཡག་འདི་འདྲ་ཅིག་དང་ཡང་ན་ཨ་རི་ལ་ཅིག་རོགས་པ་སློང་ཡག་འདི་འདྲ་མ་རེད། ཨ་རི་ལ་ད་གཏན་གཏན་འགན་ཅིག་ཡོད་རེད་ཟེར་ན་རྒྱ་ནག་གིས་བོད་ནང་བཙན་འཛུལ་བྱས་ནས་ཁེ་བཟང་འདི་ཨ་རི་ལ་བྱུང་བསྡད་ཡོད་རེད་ཅེས་བྱས་ད་འདི་ད་ལྟ་ཤུགས་ཆེ་ཤོས་འདི་འདྲ་ཅིག་ཞུ་རྒྱུ་བྱུང་ཨ་འདི་སྐབས་ལ་ཡག་ད་ལྟ་ཨ་རི་ནང་ལ་ཡག་ཨ་ནི་ཁྲིམས་འཆར་གསར་བ་ཅིག་ངོ་སྤྲོད་བྱས་ཡོད་རེད་ཁྲིམས་འཆར་གསར་བ་འདི་ནང་ལ་ཨ་རིའི་གཞུང་གི་ངོས་ནས་ད་ཁྲིམས་འཆར་གསར་བ་འདི་དངོས་སུ་གཏན་ལ་ཕབ་པའི་ཁྲིམས་ཆགས་པ་ཡིན་ན་ཨ་ནི་ཨ་རིའི་གཞུང་གི་ངོས་ནས་བོད་ལ་ཡང་རང་སྲིད་རང་སྐྱོང་གི་ཐོབ་ཐང་ཆ་ཚང་ཡོད་པ་དང་ཨ་ནི་བོད་འདི་ངོ་མ་རང་བཙན་ཡིན་པ་དང་ཨ་ནི་རྒྱ་ནག་གི་བྱས་ཙང་ད་ཨ་རི་གིས་འདི་འདྲའི་ཁྲིམས་འཆར་ཅིག་ད་ངོ་སྤྲོད་བྱས་པ་སོང་ཙང་ཨ་ནི་ཁྲིམས་འཆར་འདི་དངོས་སུ་ད་ཁྲིམས་ལ་གཏན་ལ་ཕབ་པ་ཡིན་ན་ཨ་རིའི་ངོས་ནས་བོད་ལ་རང་སྲིད་རང་སྐྱོང་གི་ཐོབ་ཐང་ཆ་ཚང་ཡོད་པ་ངོས་འཛིན་བྱེད་ཐུབ་ཀྱི་རེད། འདི་བྱས་ཡོད་ན་འདི་ལ་ཨ་རི་དང་མནའ་འབྲེལ་རྒྱལ་ཁབ་མང་པོ་ཅིག་གིས་འདི་ནང་བཞིན་རྒྱབ་སྐྱོར་ཡོང་ཐུབ་ཀྱི་རེད། བྱས་ཙང་འདི་ཨ་རིའི་ངོས་ནས་རྒྱབ་སྐྱོར་བྱེད་དགོས་ཀྱི་རེད། བྱས་ཨ་རི་གི་ལས་འགན་རང་རེད། ད་འདི་ངས་ཤུགས་ཆེན་པོ་ཅིག་བཤད་བྱུང། མི་ཨ་རི་གི་ད་གསར་འགོད་པ་འདྲ་ཐུག་སོང། གྲོས་ཚོགས་ཚོགས་མི་ཐུག་སོང། ལྷག་པར་དུ་གཙུག་ལག་སློབ་གཉེར་ཁང་མང་པོ་ཅིག་གི་དགེ་རྒན་ཆེན་མོ་དེ་འདྲ་ཐུག་སོང། ཁོང་ཚོས་ད་ད་འདི་ངའི་གི་བསམ་ཚུལ་བཤད་འདི་ས་ཅིག་བསམ་ཚུལ་ཤུགས་ཆེན་པོ་རེད། ད་འདྲ་པོ་འདུག་འདི་འདྲའི་བཤད་མཁན་བྱུང་མ་སོང་ཟེར་བྱས། འདི་འདྲའི་གི་ཐོག་ནས་ཡང་བསམ་ཚུལ་མ་འདྲ་བ་ཅིག་ཏན་ཏན་སླེབས་ཐུབ་པ་ཅིག་ང་རའི་ངོས་ནས་འདི་འདྲའི་ཅིག་བྱུང་སོང་ཨ་ནི། ང་རའི་ངོས་ནས་ད་ལྟ་ད་ཨ་རིའི་ནང་ལ་ཡོད་མཁན་གཞོན་སྐྱེས་ཁག་ཤེས་ཡོན་པ་མང་པོ་ཅིག་ལ་ད་འདིའི་གནད་དོན་འདི་ཡིན་གཅིག་མིན་གཅིག་གླེང་དགོས་རེད་ཨ་རི་ནང་ལ་ཡོད་པའི་སྐབས་ལ་ཅིག་ཨ་རི་ལ་ངོ་སོ་ཡ་འགྲོ་ཅིག་དང་ཨ་རི་ལ་བཀའ་དྲིན་ཆེན་པོ་ཅིག་པུ་མ་ཡིན་པ་ཨ་རི་གི་ལས་འགན་འདི་ཡང་ཏག་ཏག་ཅིག་ཤེས་ཡ་དེ་གལ་ཆེན་པོ་རེད།

བཤད་ཐུབ་སོང་བསམ་བསམ་ཅན་ཞིག་ང་རེ་བས་དེ་འདྲའི་ཅིག་སྤོབས་པ་ཅིག་བྱུང་སོང་ཨ་ནི་དཔེར་ན་ཁ་ར་སྐད་བཤད་མང་པོ་ཅིག་ནི་ཡང་དབྱིན་ཇིའི་ནང་ལ་བཤད་དགོས་ཡ་ཆགས་ནས་བློ་ཕམ་བྱུང་ད་ང་ཚོ་བོད་པ་ཅིག་བོད་པ་བོད་པའི་སློབ་ཕྲུག་ལ་ཡང་སྐད་བཤད་པའི་སྐབས་ལ་དབྱིན་ཇི་ནང་བཤད་དགོས་ཡ་གནས་སྟངས་དེ་འདྲའི་ཅིག་ཨ་ཁོང་ཚང་མ་ལ་ཡ་ད་མ་འོངས་པ་ང་ཡོང་པ་ཡིན་ན་ཨ་ནི་སྐད་བཤད་འདི་བོད་སྐད་རང་ནས་བྱེད་ཀྱི་ཡིན་ད་སྲིད་ན་ཤིག་ཁྱེད་རང་ཚོས་ཀྱི་གྲ་སྒྲིག་བྱེད་དགོས་རེད་བྱས་བྱས་དེ་འདྲའི་བཤད་ཡ་བྱུང་སོང་ཨོ་དེ་འདྲའི་བྱས་ནས་ཁྱོན་བསྡོམས་ད་ཉི་མ་བདུན་ཅུ་དོན་བདུན།

བོད་ཀྱི་དངོས་ཡོད་གནས་སྟངས་ཀྱི་འགྲེལ་བཤད་ཅིག་བརྒྱབ་རྒྱལ་བ་རིན་པོ་ཆེའི་མཛད་འཕྲིན་གྱི་འགྲེལ་བཤད་ཅིག་བྱས། ཨ་རི་དང་བོད་བར་གྱི་ད་སྔོན་མ་ནས་འབྲེལ་བའི་གི་སྐོར་ལ་ཡང་འགྲེལ་བཤད་ཅིག་བརྒྱབ་ཡོང་དུས། ཨ་རིའི་གཞོན་སྐྱེས་ཁག་མང་པོ་ཅིག་གིས་ཨ་རི་དང་བོད་བར་གྱི་འབྲེལ་བ་འདི་གསལ་པོ་ཅིག་མ་ཤེས་པ་བྱས་ནས་ཨ་ནི། ཨ་རི་གིས་སྔོ་དཔེར་ཆ་བཞག་ན་སྔོན་མ། ཆུ་བཞི་སྒང་དྲུག་ལ་ཡང་དམག་བརྒྱབ་པའི་སྐབས་ལ་ཨ་རི་གིས་དང་པོ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་ནས་བྱས། གཞུག་ལ་ཨ་ནི། ཨུ་རུ་སུ་མཉམ་དུ་གྲང་དམག་བརྒྱབ་པའི་སྐབས་ལ་ཡང་བོད་ཀྱི་གནད་དོན་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་རྣམ་པ་སྟོན་པ་གང་ཞིག་ལ་ཡང་ཐོལ་རྒྱག་རྒྱབ་སྐྱོར་དེ་བཅད་ནས་ཨ་ནི་རྒྱ་ནག་མཉམ་དུ་གྲོགས་པོ་སྒྲིག་བྱས། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལ་ཡང་ཨ་ནི། ཨ་རིའི་སྲིད་འཛིན་རི་ཆར་ནིག་སན་རྒྱ་ནག་ལ་ཕྱིན་བྱས། གཅིག་ད་གྲོགས་པོ་སྒྲིག་ནས་བོད་ཀྱི་གནས་ཚུལ་མཐའ་གཅིག་ཏུ་གཡུགས་པ་མ་ཚད་རྒྱ་ནག་མཉམ་དུ་གྲོགས་པོ་སྒྲིག་རྒྱ་ནག་འདི་མཉམ་འབྲེལ་རྒྱལ་ཚོགས་ནང་ཡར་བཅུག་ཐེ་ཝན་ཕར་ཕུད་ཀྱི་གནས་སྟངས་འདི་འདྲས་གསལ་པོ་ཆ་ཚང་ཅིག་ཞུས་པའི་སྐབས་ལ་ལོ་གཞོན་པ་མང་པོ་ཅིག་གིས་མ་ཤེས་པའི་གི་རྣམ་པ་གསལ་པོ་ཞེ་པོ་ཅིག་འདུག་འདིའི་སྒང་ལ་ཡང་རྒྱ་ནག་ནས་ཅ་ལག་གོང་ཁེ་པོ་བཟོས་བྱས་ཨ་རི་ད་ལྟ་ཨ་རི་ནང་ལ་ཡང་ཁྲོམ་རའི་ནང་ལ་ཅ་ལག་ཁེ་པོ་ཡིན་པ་གང་ཞིག་ལ་ཨ་རི་གི་ཅ་ལག་གི་ཕལ་ཆེར་བརྒྱ་ཆ་བརྒྱད་ཅུ་བརྒྱད་ཅུ་གྱ་ལྔ་གཅིག་རྒྱ་ནག་ནས་ཡོང་པའི་གི་ཅ་ལག་དེ་དེའི་ཐོན་ཁུངས་མང་པོ་གཅིག་བོད་ནས་གཏེར་ཁ་བཏོན་བྱས་ཁེ་ཕན་ཆེད་བཅོས་སྒྲུབ་བསྡད་ཡོད་རེད་ཟེར་བྱས་དེ་ལབ་པའི་སྐབས་ལ་ཨ་རིའི་གཞོན་སྐྱེས་མང་པོ་གཅིག་ཧ་ལས་ཚང་གཅིག་གི་གཅིག་གི་ངོ་ལོག་གཅིག་གནོང་བྱས་གནོང་ལོག་གཅིག་ཁེལ་ནས་ནི་གཅིག་གི་བཤད་ཡ་མེད་པའི་གི་གནས་སྟངས་དེ་འདྲས་གཅིག་ཆགས་ཡོང་གི་འདུག་ད་འདི་ལོ་གཞོན་པ་ཙམ་མ་རེད་མཐོ་རིམ་སློབ་གྲྭའི་གི་དགེ་རྒན་ཡིན་པའི་གནས་སྟངས་འདི་ལ་གཅིག། ཁོ་རང་ཚོའི་ཁེ་བཟང་ནི་དངོས་སུ་བྱུང་བསྡད་ཡོད། ཨ་རིའི་ནང་གི་བརྒྱ་ཆ། བརྒྱད་ཅུ་དང་བརྒྱད་ཅུ་གྱ་ལྔ་གི་ཆ། རྒྱ་ནག་ནས་ཡིན་པ་ནི་དཔེ་གསལ་བོ་ཆགས་བསྡད་ཡོད་རེད། ཨ་ནི་རྒྱ་ནག་གིས་བོད་ནས་གཏེར་ཁ་བཏོན་བྱས། ཨ་ནི་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་ཨ་ནི་གཉའ་གནོན་བཤུ་གཞོག་བྱས་པ་དེ་ཡང་གསལ་བོ་བྱེད་ཅེས་བཤད་ཡོད་རེད། བྱས་ཙང་དེ་ནི་ཏན་ཏན། ཨ་རིའི་གཞོན་སྐྱེས་ཤེས་ཡོན་པ། མཐོ་རིམ་སློབ་གྲྭའི་དགེ་རྒན་ཡིན་པ་ཡིན་ནའི་དེ་ལ་ཡང་གཅིག་ངོ་གནོང་དགོས་གནས་སྟངས་དེ་འདྲའི་གཅིག། གསལ་བོ་ཅིག་ཞུ་ཐུབ་པ་དེ་འདྲས་ཅིག་བྱུང་སོང་བསམ་གྱི་འདུག་ད་ཡིན་ན་ཡང་བོད་པའི་གཞོན་སྐྱེས་ཁག་མང་པོ་ཅིག་ལ་ཡང་དེ་བཤད་ག་ཕྱིན་པའི་སྐབས་ལ། ད་ངས་དེ་བཤད་ཡ་དེ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཞུ་བ་ཅིག་གསར་བ་དེ་འདྲས་ག་ཡེ་མ་རེད་ང་ཚོ་རྒྱ་གར་ནང་ལ་ཡང་བོད་པའི་གཞོན་སྐྱེས། སློབ་གྲྭའི་ནང་ལ་སློབ་སྦྱོང་བྱས་བསྡད་མཁན་ཡིན་པ་ཡིན་ན་ཨ་ཅིག་བོད་ཀྱི་ས་བཀྲ་རེད་ཆོས་དང་རིག་གཞུང་རེད་ཨ་ནི་བར་སྐབས་ཅིག་གི་ལོ་རྒྱུས་རེད་རྒྱ་ནག་གིས་བཙན་འཛུལ་བྱས་པའི་གནས་སྟངས་རེད་ཨ་ད་ལྟ་བོད་ནང་གི་ད་ཞིང་པ་འབྲོག་པ་ཨ་ནི་བོད་པའི་སློབ་ཕྲུག་སློབ་སྦྱོང་བྱེད་མཁན་སློབ་ཕྲུག་ལ་ཡང་མཐུན་རྐྱེན་མེད་པའི་གནས་སྟངས་རྒྱ་ནག་གི་བཤུ་གཞོག་རང་གི་འོག་ལ་ཡང་ཨ་ནི་བོད་པའི་གཞོན་སྐྱེས་ལ་ཨ་ནི་བོད་ཡིག་རང་སློབ་སྦྱོང་བྱེད་ཡག་གི་གོ་སྐབས་མེད་པའི་གི་རྒྱ་ནག་གིས་དམ་འཛིན་བྱེད་ཀྱི་ཡོད་པའི་གནས་སྟངས་གསལ་བོ་ཅིག་ཞུ་ཐུབ་པ་དེ་བྱུང་སོང་ད་ང་ཚོ་རྒྱ་གར་ནང་ལོགས་ལ་ཡ་ད་བོད་པ་ཚང་མས་ཤེས་ཀྱི་ཡོད་ཤག་ཅི་ཡ་གནས་ཚུལ་འདི་ད་ལྟ་ཡིན་ནའི་ད་ཨ་རིའི་ནང་ལ་བོད་པའི་གཞོན་སྐྱེས་མང་གཅིག་གིས་མ་ཤེས་པ་དང་ཨ་ནི་གནས་ཚུལ་བཤད་པ་དེ་གསར་བ་ཡིན་པའི་གི་གནས་ཚུལ་དེ་འདྲས་ཅིག་ཡང་ན་མཐོང་ཚུལ་གསར་བ་ཡིན་པའི་གི་དེ་འདྲས་ཅིག། ང་རང་ལ་འདི་འདྲའི་གི་ཚོར་སྣང་ཅིག་བྱུང་སོང་ཡིན་པ་སོང་ཙང་ཕན་ཐོགས་སོང་བསམ་བསམ་ཅིག་ང་རང་ལ་ཡང་འདི་འདྲའི་གི་ཚོར་སྣང་ཅིག་བྱུང་སོང། ལགས་སོ་བསྟན་བརྩོན་ལགས་ད་ལྟའི་ད་ལྟ་ངས་བཀའ་འདྲི་ཞུས་པ་ནང་བཞིན་བསྟན་བརྩོན་ལགས་བཀའ་ལན་གནང་ཡས་དེ་ནང་ལ་ཡ་ད་རྩ་བའི་མི་མཐོ་རིམ་སློབ་གྲྭ་ཡིན་ནའི་འདྲ་གཞི་རིམ་སློབ་གྲྭའི་ནང་ལ་མི་རིགས་ཕྱི་རྒྱལ་མི་རིགས་ཟེར་དུས་ད་མི་རིགས་འདྲ་མ་འདྲ་ཡོད་རེད་ཨེ་ཤི་ཡན་གི་ལུང་པ་འདྲ་མ་འདྲ་མི་རིགས་ཡོད་རེད་ད་ག་ནང་བཞིན

རྒྱ་མི་རིགས་ཀྱི་སློབ་ཕྲུག་ཚོ་གིས་ཅིག་དོ་སྣང་བྱེད་སྟངས་དང་ཁྱེད་རང་ལ་བཅར་འདྲི་ཞུས་ཡས་དང་དེ་ཚོ་ལོ་ཁ་ཤས་གོང་ལ་ཕེབས་པའི་གི་གཏམ་བཤད་གནང་པའི་སྐབས་གི་ཁོ་ཚོའི་ལྟ་ཕྱོགས་དང་ད་ལྟའི་གི་དེ་མ་འདྲ་ར་ཅིག་གཟིགས་ཀྱི་འདུག་ཡང་རང་འཇགས་ཡིན་པའི་བཟོ་འདྲ་ཅིག་ལྟ་བ་མཁྲེགས་པོ་ཡིན་པའི་བཟོ་འདྲ་ཅིག་གཟིགས་གནང་སོང། རེད་ད། ཨ་རི་ནང་ལ་རྒྱ་ནག་གི་སློབ་ཕྲུག་ད་ཕོན་ཆེན་པོ་ཞིག་ཡོད་རེད། ཡིན་པ་ཡིན་ནའི་ཁྱད་པར་ཅིག་ག་རེ་མཐོང་སོང་ཟེར་ན་ང་རང་སྔོན་མ་ཉིས་སྟོང་བཅུ་གཉིས་གི་ལོ་ལ་ཕ་གི་སླེབས་སྐབས་ལ་སློབ་གྲྭ་ཁག་ཁ་ཤས་ཅིག་ལ་ཡང་གཏམ་བཤད་བྱེད་ག་དེ་ཕྱིན་པ་རེད། ཡང་ཚོགས་འདུ་དེ་འདྲའི་ནང་ལོགས་ཡང་རྒྱ་ནག་གི་སློབ་ཕྲུག་དེ་འདྲའི་སླེབས་དེ་འདྲའི་དོ་སྣང་བྱུང་སོང། ཨ་ནི་ད་ལྟའི་མཐོ་རིམ་སློབ་གྲྭའི་ཁག་ཡང་ཕྱིན་བྱས་སྐད་ཆ་བཤད་པའི་སྐབས་ལ། འགྱུར་བ་ཤུགས་ཆེན་པོ་ཞིག་ཕྱིན་ཤག་དཔེ་བཞག་བཞག་ན་ད་ལྟ་ཤི་ཀ་གོ་ནང་ཕྱིན་པའི་སྐབས་ལ University of Chicago ནང་ལ་གཏམ་བཤད་བྱེད་པའི་སྐབས། དང་པོ་གཏམ་བཤད་བྱེད་ཡ་གི་གོ་སྒྲིག་བྱེད་མཁན་རང་ཨ་ནི་རྒྱ་ནག་ནས་དམངས་གཙོ་དོན་གཉེར་བ་ཨ་ནི་རྒྱ་ནག་ནས་བྲོས་བྱོལ་ཕྱིན་བྱས་ཨ་རིར་ཡང་སྐྱབས་བཅོལ་ཞུས་ནས་ད་ལྟ་ཨ་རིའི་མི་སེར་ཅན་བྱས། ཁྲིམས་རྩོད་པ་ཡིན་པ་གང་ཞིག་ལ་ཁྲིམས་སློབ་སྦྱོང་སྤྲད་མཁན་རྒན་ལགས་ཅིག་ཐེང་པིའོ་ཞུ་མཁན་ཅིག་ཡོད་རེད་ཁོ་རང་རེད། ཁོ་རང་གིས་གོ་སྒྲིག་བྱས་པའི་གཏམ་བཤད་བྱེད་ས་འདི་ནང་ལ་སློབ་ཕྲུག་དང་རྒན་ཁྱོན་བསྡོམས་བརྒྱད་ཅུ་མན་ཙི་ཅིག་འདུག་དེའི་ནང་གི་སློབ་ཕྲུག་ཉི་ཤུ་ལྷག་ཙི་ཅིག་རྒྱ་རིགས་རང་རེད་ཤག་ཨ་ནི་ཁོང་ཚོས་གཏམ་བཤད་བྱས་པའི་ནང་ལ་ང་རེ་ད་ལྟ་བོད་ནང་གི་གནས་སྟངས་ནི་རྒྱ་ནག་ནང་ལོགས་ལ་དམངས་གཙོ་དང་རང་དབང་སྤེལ་གི་གནས་སྟངས་དེ་འདྲ་ཞུས་པའི་སྐབས་ལ་ཡང་མོས་མཐུན་བྱས་པ་མ་ཟད་ཁོ་རང་ཚོ་རང་གི་ཚོགས་འདུའི་ནང་ལོགས་ལ་ཡང་ང་ཚོ་ལས་ད་རྒྱ་ནག་གཞུང་གིས་ཅིག་གསང་མྱུལ་དེ་འདྲས་བཏང་མེད་ན་ཟེར་བྱས། གད་རྒྱངས་འདྲ་བོ་ཅིག་ཤོར་ནས་རྒྱ་ནག་གཞུང་ལ་ཕར་འཕྱ་ལད་རྒྱབ་པའི་རྣམ་པ་འདྲ་བོ་ཅིག་གིས་དེ་འདྲས་ཅིག་མཐོང་སོང། ཨ་ནི་དེའི་ཐོག་ནས་གཅིག་ཤི་ཀའོ་ཀུ། University། གཙུག་ལག་ཁང་སློབ་གཉེར་ཁང་ནང་ལ་ཡང། གསུངས་ཡག་ལ་སྔོན་མ་ཡིན་ན་བརྒྱ་ཆ་ལྔ་བཅུ་ཙི་ཅིག་གི་རྒྱ་རིགས་རེད་ཟེར་བྱས་དེ་འདྲའི་གསུང་གི་འདུག་ཨ་ནི་ཤི་ཀའོ་ཀུ University ནང་ལ། སྒོ་བྱང་དེ་འདྲའི་མང་པོ་ཅིག་ཨིན་ཇི་དང་རྒྱ་ཡིག་མཉམ་པོ་མཉམ་པོ་བྲིས་པ་དེ་འདྲས་ཅིག་འདུག་དེའི་ཐོག་ནས་ག་རེ་གསལ་གི་འདུག་ཟེར་ན། ཤི་ཀ་གོ་ནང་ལ་སྔོན་མ་རྒྱ་རིགས་སློབ་ཕྲུག་ཕོན་ཆེན་པོ་བྱས་ཤི་ཀ་གོ University གཙུག་ལག་སློབ་གཉེར་ཁང་འདི་གི་འགྲོ་སོང་ཡིན་ནའི་ཤུགས་ཆེན་པོ་ཞེ་པོ་ཅིག་རྒྱ་རིགས་སློབ་ཕྲུག་སློབ་སྦྱོང་བྱས་པའི་རྐྱེན་གྱིས་སླེབས་བསྡད་ཡོད་རེད། ད་འདི་ལོ་བཅུ་ནང་ལ་འགྱུར་བ་ཕྱིན་ད་མ་ཕྱིན་ལ་ད་ད་ལྟ་ཕ་གི་བརྒྱ་ཆ་ལྔ་བཅུ་ཅིག་སྔོན་མ་རྒྱ་རིགས་སློབ་ཕྲུག་ཡིན་པ་འདི་ད་ད་ལྟ་རྒྱ་གར་སློབ་ཕྲུག་ཆགས་བསྡད་ཡོད་རེད་ཟེར་བྱས། འདི་གར་འགྱུར་བ་ཕྱིན་པ་རེད་ཟེར་བྱས་དེ་འདྲས་གསུང་གི་འདུག་ཨ། སྔོན་མ། སྐབས་འབྱེད་ངོ་རྒོལ་སྐད་འབོད་བྱས་པའི་གནས་སྟངས་འདི་ལ་ཡང་རྒྱ་རིགས་སློབ་ཕྲུག་མང་པོ་ཅིག་བསླབ་གྲྭའི་ནང་སློབ་སྦྱོང་བྱས་ནས་སློབ་ཕྲུག་འདི་འདྲའི་ནང་གཏམ་བཤད་བྱས་པའི་སྐབས་ལ། སློབ་ཕྲུག་ཁོ་རང་རང་ངོས་ནས་རྒྱ་ནག་གི་ཞེན་ཁོག་བྱས་བྱས་ཨ་ནི་དྲི་བ་ལོག་པ་འདི་འདྲས་བཏང་ཡ་དང་ཨ་ནི། ཚུལ། རྒྱ་ནག་གི་སྲིད་ཇུས་ཡག་པོ་ཡིན་པའི་གི་སྐད་ཆ་ཚུར་འགྲེལ་བཤད་བྱེད་མཁན་འདི་འདྲས་ཡོང་གི་ཡོད་རེད་ད་ལྟའི་ཐུ་རུམ་སློབ་གྲྭ་བཅུ་གསུམ་ནང་ལ་ཡང་གཏམ་བཤད་བྱས་པ་ཡིན་ག་པ་གཅིག་ལའི་རྒྱ་ནག་གཞུང་གི་སྲིད་ཇུས་ལ་རྒྱབ་སྐྱོར་བྱས་པའི་རྣམ་པ་བྱེད་མཁན་ཅིག་བྱུང་མ་སོང། མ་བྱུང་པ་མ་ཚད་རྒྱ་ནག་སློབ་ཕྲུག་ཡིན་པ་ཡིན་ནའི་ད་རྒྱ་ནག་རང་ནང་ལ་ཡང་དཀའ་ངལ་འཕྲད་ཡོད་པའི་གནས་སྟངས་གསལ་བོ་གསུང་མཁན་དེ་འདྲའི་བྱུང་སོང། གཅིག་ནས་ག་རེ་སྔོན་མ་ལོ་ལ་ཡང་རྒྱ་ནག་ནང་ལ་ཤོག་གུ་དཀར་པོའི་ངོ་རྒོལ་བྱས་བྱས་གནས་སྟངས་དེའི་ནང་ལ་མཉམ་ཞུགས་བྱེད་མཁན་ད་ཨ་རི་ནང་ལོགས་ཡིན་པ་ཡིན་ན་ངོ་རྒོལ་སྐད་འབོད་མང་པོ་བྱུང་ཡོད་རེད་དེའི་གི་འགོ་ཁྲིད་མཁན་རང་རྒྱ་ནག་སློབ་ཕྲུག་རང། ཡིན་པའི་གི་གནས་སྟངས་འདིའི་ཐོག་ནས། ད་ལྟ་ཨ་རི་ནང་ལ་གཙུག་ལག་སློབ་གཉེར་ཁང་སློབ་སྦྱོང་བྱེད་མཁན་མང་ཆེ་ཞིག་རྒྱ་ནག་ལ་ཡང་མ་དགའ་བ་དང་ཨ་ནི་རྒྱ་ནག་ནང་དམངས་གཙོ་དང་རང་དབང་དགོས་ཀྱི་རེད་ལབ་མཁན་ཤུགས་ཆེ་ཡོད་ཏེ་ངས་འདི་འདྲ་བྲིས་འདི་ཡིན་པ་སོང་ཙང་ད་འགའ་ཞིག་འགའ་ཞིག་འདོད་པ་མེད་པ་ཡིན་ནའི་ཨ་ནི་ཁ་ཁར་བསྡད་བྱས་ཡང་ན་ཚོགས་འདུ་ལ་རྩ་བ་ཉིད་ནས་མ་ཡོང་པའི་གནས་སྟངས།

ཡང་སྲིད་སྐོར་རྒྱ་གར་དུ་སུས་བྱས་འགྲོ་གི་ཡོད་དེ་དུས་ད་ཧི་མ་ལ་ཡ་གི་རྒྱུད་ཁུལ་ལ་ཅི་ནས་ཀྱང་ད་ལྟ་རྒྱལ་བ་རིན་པོ་ཆེའི་མཛད་འཕྲིན་གྱི་གློག་བརྙན་ས་ཆ་ཁག་འགའ་ཤས་བཅས་ལ་ཡང་བསྟན་གྱི་ཡོད། འདིའི་ཐོག་ནས་བོད་ཀྱི་གནས་ཚུལ་འདི་རྒྱལ་བ་རིན་པོ་ཆེའི་མཛད་འཕྲིན་གྱི་གློག་བརྙན་དེ་གི་ཐོག་ནས་དྲིལ་བསྒྲགས་བྱེད་ཐུབ་ཀྱི་འདུག་དེ་འདྲའི་ཅིག་རེད། འདི་ནས་ད་ལྟའི་ལ་དྭགས་ལ་འགྲོ་དུས་ཡང་ས་ཆ་ཁག་ལོ་རྒྱུས་དང་འབྲེལ་བ་ཡོད་པའི་ས་ཆ་ཁག་གནད་འགག་འགའ་ཤས་ཅིག་འགྲོ་ཐུབ་ཡ་དེ་འདྲའི་བྱུང། ཨ་ནི་ད་ལྟའི་དེ་ལ་དྭགས་ནང་ལོགས་ལ་གསུམ་མདའ་ཆུང། དམིགས་བསལ་གྱི་སྟོན་པའི་དེ་ཅིག་ཡོད་རེད། སྐུ་འདྲ་ཅིག་ཡོད་རེད་གསུམ་མདའ་ཆུང། དེ་བྱས་ཨ་ནི་མང་རྒྱུ་བྱས། དེ་ནས་ས་སྤོལ་གྱི་དེ་ཡོད་རེད་བྲག་ཕུག་ཡོད་རེད། དེ་ཚོ་དམིགས་བསལ་བྱས་ཐུབ་ཡ་དང་འདི་འདྲས་ཀྱི་ལོ་རྒྱུས་ངོ་སྤྲོད། ང་རའི་ངོས་ནས་ད་ཅིག་སློབ་སྦྱོང་བྱས་ཐུབ་ཡ་དེ་འདྲས་ཅིག་བྱས། དེ་ནས་ཡང། བྱང་ཐང་ཁུལ་ནས་ད་ལྟ་སླེབས་མ་མྱོང་པའི་ས་ཆ་གཅིག། བྱང་ཐང། ཆུ་ཤུལ་བྱས། ཨ་ནི། བྲང་རྩེ་དུར་སྦུག། ད་བྲང་རྩེ་དུར་སྦུག་ལ་འགྲོ་ཡ་དེ་གནད་འགག་ག་རེ་ཟེར་ད་བོད་ཀྱི་ས་མཚམས་བྱས་ལྷག་པར་དུ། བྲང་རྩེ་དུར་སྦུག་ནས་ཡར་ཕྱིན་པ་ཡིན་ན། ཤ་གཡོག་རྒྱུག་ཆུ་འདི་བོད་ནས་མར་ཡོང། ལྷག་པར་དུ་གལ་ཝན་ལུང་གཤོང་ནས་ནི་ཤ་གཡོག་རྒྱུག་ཆུ་དེ་མར་ཡོང་བྱས་བྲང་རྩེ་དུར་བྱས། བྲང་རྩེ་དུར་སྦུག་ནས་རྒྱུག་ཆུ་དེ་ཁ་ཅིག་གཅུས་ནི་ནུབ་ར་ཕྱོགས་ལ་ཕར་འགྲོ་གི་ཡོད་རེད། བྱས་ཙང་འདིའི་རྒྱུད་ཆ་ཚང་ཅིག་མོ་ཊའི་ནང་ལ་ཡང་འགྲོ་ཐུབ་ཡ་དང་མཐོང་ཐུབ་ཡ་དངོས་ཡོད་གནས་སྟངས་དེ་ད་རྒྱུས་ལོན་བྱེད་ཐུབ་ཡ་དེ་འདྲའི་ཅིག་བྱུང་སོང། བྱས་ཙང་འདིས་ང་རང་སྒེར་གྱི་སློབ་སྦྱོང་དང་ནི་དངོས་ཀྱི་གནད་འགག་ཤེས་ཐུབ་ཡ་ད་དེ་ཚོ་ཕྲན་གྱི་ད་ས་ཆ་གནད་འགག་ཆེན་པོ་རེད་ས་མཚམས་ཡོད་རེད་ལྷག་པར་དུ་རྒྱ་གར་གྱི་དམག་མི་ཁྱོན་ཆེན་པོ་ཞེ་པོ་ཅིག་ནི་ས་མཚམས་ལ་ཡོད་པ་དང་ནི་ཕར་ཕྱོགས་ལ་ཡང་འདི་ནང་བཞིན་རྒྱ་ནག་གི་དམག་མི་ཁྱོན་ཆེན་པོ་ཞེ་པོ་ཅིག་བོད་ནང་ལ་ཡང། གཅིག་དམག་གྲ་སྒྲིག་བྱས་བསྡད་རེད་དེའི་གི་གནད་འགག་མང་པོ་ཅིག་རྒྱུས་ལོན་བྱེད་ཐུབ་ཡ་ལ་ང་ར་སློབ་སྦྱོང་ད་ཡག་པོ་དེ་འདྲས་ཅིག་བྱུང་ཐུབ་བ་དེ་འདྲས་ད་ལོ་སྤྱི་ཟླ་ལྔ་བའི་ནང་ལ་དྭགས་ཕྱིན་པའི་གི་དེའི་གི་ཐོག་ནས་སློབ་སྦྱོང་དེ་འདྲས་ཅིག་བྱུང་སོང་དེ་མཉམ་དུ་ཅིག་འབྲེལ་བ་བྱས། ལགས་སོ་དེ་ནས་བསྟན་འཛིན་བརྩོན་འགྲུས་ལགས་ད་ངས་གསལ་པོ་ཞེ་པོ་ཅིག་ད་དྲན་གི་མི་འདུག་དེ་དེའི་བར་དུ་དེ་བསྟན་འཛིན་བརྩོན་འགྲུས་ལགས་ཡང་རྒྱ་གར་བྱང་ཤར་ཁུལ་ལ་ཨ་རུ་ན་ཅལ་དང་དེའི་གཡས་གཡོན་ཨ་སམ་དང་འདྲ་བ་ཕེབས་ནི་དམིགས་བསལ་རྩོམ་ཡིག་གི་ཐོག་ནས་རྩོམ་ཡིག་དུས་སྟོན། དེ་ཚོ་དང་འབྲེལ་བའི་གི་ཐོག་ནས་ད་རྒྱ་གར་བྱང་ཤར་ཁུལ་ལ། ཅིག་ཁྱེད་རང་བོད་དོན་ལས་འགུལ་འདི་ད། ཡང་སེ་ཕེབས་སོང་འདི་གལ་ཆེན་པོ་ག་གི་གཟིགས་གནང་གི་འདུག།
རེད་ད་ད་ལྟ་ང་རའི་ངོས་ནས་ད་ལྟ་སྤྱིར་བཏང་ད་རྒྱ་གར་ཁྱོན་ཡོངས་ད་བོད་དོན་རྒྱབ་སྐྱོར་ཡོང་ཡ་ལ། ལྷག་པར་དུ་ད་རྒྱ་གར་གྱི་ག་རེ་ས་མཚམས་ཀྱི་ཐོག་ནས་རེད། ཆབ་སྲིད་ཀྱི་ཐོག་ནས་རེད་ཡང་ཚོང་འབྲེལ་གྱི་ཐོག་ནས་ད་རྒྱ་ནག་ལ་ཡར་བལྟས་བྱེད་ཀྱི་ད་གདོང་གཏུག་འགྲོ་གི་ཡོང་གི་ཡོད་པ་སོང་ཙང་ཨ་ནི་བོད་ལ་གནས་ཚུལ་རྒྱབ་སྐྱོར་ཡོང་ཐུབ་ཡས་ལ་ཨ་ནི་རེ་བ་ཞུ་གི་ཡོད་དེ་ངས་དེ་འདྲས་གཅིག་ཏན་ཏན་རེད། ཨ་ལྷག་པར་དུ་ཧི་མ་ལ་ཡའི་རྒྱལ་རྒྱུད་འདི་ད་གནད་འགག་ཆེ་ཆེ་རེད་ག་ད་ཧི་མ་ལ་ཡའི་རྒྱལ་རྒྱུད་ནང་ལ་ང་ཚོ་མི་རིགས་བརྩི་བས་ན་ད་ང་ཚོ་བོད་རིགས་རང་བརྩི་དགོས་བྱེད་ཀྱི་རེད་ཨ་ནི་འདིའི་སྒང་ལ་ཆོས་རིག་གཞུང་སྐད་ཡིག་ལ་ད་ང་ཚོ་གཅིག་ལྟར། ད་ལྟའི་གནས་སྐབས་ལ་རྒྱ་གར་གྱི་མངའ་ཁོངས་ས་མཚམས་ཀྱི་ཐོག་ནས་བརྩི་རྒྱུ་མ་གཏོགས་གཞན་པ། ཆོས་དང་རིག་གཞུང་ང་ཚོ་བླ་མ་གཅིག་རང་རེད། ལྷག་པར་དུ་ཧི་མ་ལའི་རྒྱལ་རྒྱུད་ནང་ལ། ད་ལྟ་ནང་ཆོས་ཉམས་ལེན་བྱས་བཞག་པ་འདི་བོད་བརྒྱུད་ནང་བསྟན་རང་རེད། འདི་ཡི་གི་གཞི་རྟེན་འདི་བཀའ་འགྱུར་བསྟན་འགྱུར་རེད། འདི་ཡི་གི་སྐད་ཡིག་འདི་ནི་ད་བོད་ཡིག་རང་ལ་ཡང་གཞི་བཅའ་བྱས་ཏེ་སྡོད་མཁན་རེད། ད་འབྲུག་ཡིན་པ་ཡིན་ན་ད་ཁོང་ཚོའི་བྲིས་ཡག་ལ་ཡང་རྫོང་ཁ་ཞེས་བྱས་ཡིན་རུ་བྲིས་ཀྱི་ཡོད་རེད་མ་གཏོགས་གཞན་པ། ཡི་གེ་འདི

ལུང་པའི་ནང་ལ་ཡང་ཡོད་པའི་ཀྱི་གནས་སྟངས་ཡིན་ན་ཁྱེད་རང་ཚོ་གི་བླ་མ་རྒྱལ་བ་རིན་པོ་ཆེ་སྐྱབས་བཅོལ་བ་ཅིག་རེད་དྲུག་ཅུ་རེ་བཞི་སྐྱབས་བཅོལ་བ་བྱས་ནས་སོ་སོའི་ནང་ལ་ཕ་ཕ་ཡུལ་ལ་ཕར་ལོག་མ་ཐུབ་པའི་ཀྱི་གནས་སྟངས་དེ་འདྲས་རེད་སོ་སོའི་བླ་མ་སོ་སོའི་ཕ་ཡུལ་ལ་ལོག་ཐུབ་པའི་ཀྱི་འབད་བརྩོན་བྱེད་ཡ་ལ་ཁྱེད་རང་ཚོའི་ལས་འགན་ཡོད་དང་ཡོད་ཁྱེད་རང་ཚོ་རྒྱབ་སྐྱོར་བྱེད་དགོས་དང་དགོས་ཞེས་བྱས་དེ་འདྲས་བྱས་ནས་དྲན་སྐུལ་གྱི་ཐོག་ནས་འདུག་ཞེས་བྱས་དྲན་ཞུས་བསྡད་ཡོད། བྱས་ཙང་ད་ལྟའི་ཨ་རུ་ནཱ་ཅལ་ཁུལ་ལ་ད་ལོ་ཐེངས་མ་གཉིས་འགྲོ་ཐུབ་པ་འདི་འདྲ་བྱུང་སོང། གཅིག་ད་ལྟ་རྟ་དབང་བྱས། རླུང་ལ་བྱས། འབུམ་སྡེ་ལ་རྡི་རང་བྱས་ནས་སྐོར་ར་བརྒྱབ་བྱས་བོད་དོན་དྲིལ་བསྒྲགས་བྱེད་ཡག་གི་ལས་འགུལ་འདི་འདྲའི་སློབ་གྲྭ་ཁག་ལ་ཡར་སྐད་ཆ་བཤད་ཡག་གློག་བརྙན་བལྟས་ཡག་ཨ་ནི་པར་འགྲེམས་སྟོན་བྱེད་ཡག་འདི་འདྲའི་གཅིག་བྱུང་སོང་ཡང་འདི་ད་སྤྱི་ཟླ་བརྒྱད་པའི་ནང་རེད་ད་ལྟ་ཉེ་ཆར་ཡང་སྤྱི་ཟླ་བཅུ་གཅིག་ནང་ལ་ཕ་གི་ད་ལྟ་འདི་གི་ཨ་རུ་ནཱ་ཅལ་ཁུལ་གྱི་རྒྱལ་ས Itanagar། ཡང་ད་ལྟ་རྩོམ་རིག་དུས་སྟོན་དེ་འདྲས་ཅིག་ཚུགས་སོང་དེའི་ནང་ལ་ད་ལྟའི་ང་རང་མཉམ་ཞུགས་བྱེད་ཡ་དེ་འདྲས་ཀྱི་གོ་སྐབས་ཅིག་བྱུང་སོང་མཉམ་ཞུགས་བྱེད་ཡ་དེ་ད་སྔོན་མ་ལོ་མཉམ་ཞུགས་བྱས་ཐེངས་མ་གཅིག་བྱུང་པ་རེད་ཨ་ནི་ད་ལོ་ཡང་ཁོང་ཚོའི་ངོས་ནས་ཡང་བསྐྱར། ང་རང་རང་ཡོང་དགོས་རེད་ཟེར་བྱས། མགྲོན་འབོད་དེ་འདྲས་ཅིག་སླེབས་ནས་ཨ་ཕ་གིར་ཕྱིན་བྱས། ངས་ད་རྩོམ་རིག་དུས་སྟོན་རེད་ཨ་ནི་རྩོམ་ཡིག་གི་གཏམ་བཤད་རེད། རྩོམ་ཡིག་འདི་མཉམ་དུ་ད་བོད་ཀྱི་སྐྱབས་བཅོལ་གྱི་གནས་སྟངས་བོད་ནང་གི་གནས་སྟངས་རྒྱལ་བ་རིན་པོ་ཆེའི་མཛད་འཕྲིན་འདི་འདྲའི་ངོ་སྤྲོད་རྒྱག་རྒྱུའི་གོ་སྐབས་བྱུང་སོང། ཕ་གི་ད་ལྟ་ཀལ་ཀ་ཏ་ལ་ཡང་རྩོམ་རིག་དུས་སྟོན་གཅིག་ནང་ཡང་མཉམ་ཞུགས་བྱས་ནས་ཕ་གི་མཐོ་རིམ་སློབ་གྲྭ་སྣ་མི་འདྲ་གསུམ Jadavpur University གཙུག་ལག་སློབ་གཉེར་ཁང་གཅིག་བྱས་ནས་འདི་འདྲའི་ནང་ལ་ཡང་བོད་དོན་དྲིལ་བསྒྲགས་བྱེད་ཡག་གི་ལས་འགུལ་འདི་འདྲའི་བྱེད་ཐུབ་པ་འདུག་ཞེས་བྱས་བྱུང་ཞེས་བཤད། གོ་དེ་འདྲའི་བྱུང་བ་ཡིན། དེ་ནས་ཨ་ནི་ལོ་ལྟར་བསྟན་བརྩོན་འགྲུས་ལགས་ད་ལྟ Maharashtra གི་ཁྲོམ་རའི་ལྟེ་གནས་ཆེ་ཤོས་གྲོང་ཁྱེར Mumbai དང་དེའི་གཡས་གཡོན་ཚོ་ལ་ཨ་ནི། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་སྐབས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་གིས་གོ་སྒྲིག་ཞུས་པའི་གི་མཛད་སྒོ་ལ་ཡང་སེ་ཕེབས་ཀྱི་འདུག་ཨ་ནི་དེའི་སྐབས་དུ་བ་ལ་ཡང་གཅིག་དབྱིན་དམག་ལས་འགུལ་སྤེལ་བའི་སྐབས་དང་གོ་རྟོགས་སྤེལ་བའི་སྐབས་དང་དེང་སང་གི་བྱས་པ་ཡིན་ན་གཅིག་རྒྱ་གར་མང་ཚོགས་ནང་ལས་དེ་དོ་སྣང་ཆེ་ལོས་བྱུང་སོང་གོང་དུ་ད་ཁྱོན་ཡོངས་ནས་གསུང་གནང་ན་འགྲིག་འདུག་ཐུགས་རྗེ་གནང། ལས་ཀ་གཉིས་ད་ལོ Bombay ལ་ཐེངས་མ་གཉིས་སླེབས་སོང་གཅིག་ལ Bombay ནང་ལ་དམ་པ་རྩོམ་རིག་དུས་སྟོན་དེ་འདྲས་གཅིག་ཡོད་རེད་ད་ལྟ Literature Festival ལ་དེ་འདྲས་གཅིག་ལ་ཡ་སྐོར་བརྒྱབ་དེ་འདྲས་གཅིག་སླེབས་སོང་ཨ་ནི་དེ་དུས་གཅིག་ནས་ད་སོ་སོ་གྱི་འདོད་འདོད་བྱས་པའི་གནས་སྟངས་དེ་འདྲས་ཡིན་པ་སོང་ཙང་རྩོམ་གྱི་དུས་སྟོན་ཉི་མ

ཨ་ནི་རྒྱལ་སྤྱིའི་རིག་གནས་སློབ་སྦྱོང་བྱེད་ཡ། International Studies། ལབ་གི་རེད། དེ་འདྲས་ཀྱི་སློབ་སྦྱོང་བྱེད་ཡ་ལྟེ་གནས་གཅིག་བྱེད་ཡ་རེད། དེའི་ནང་ཨ་ང་རེ་ད་འདྲ་གཏམ་བཤད་བྱེད་ཡ་གོ་སྐབས་དེ་འདྲས་གཅིག་བྱུང་སོང། ཨ་ནི་དེ་ནས་ཡ Pune ལ་ཐེངས་མ་གཉིས་སླེབས་ཐུབ་སོང Pune ལ་ཨ་ནི་ད་གཟོད་ལ་ཐུར་མུལ་བོད་སྤྱི་ནང་ལ་གཏམ་བཤད།

པས་བོད་པའི་ཤུགས་རེད་ད་ད་ལྟ་གསུངས་པ་ནང་བཞིན་ད་ལོ་འདིའི་ནང་ལོགས་ལ་ཡང་དམིགས་བསལ་རྒྱ་གར་གཅིག་པོ་མ་ཡིན་པ་ཨ་ནི་བྱང་ཨ་མི་རི་ཀའི་ཁུལ་ལ་ཡང་དུ་སྤེལ་བྱུང་འདུག་བོད་དོན་གོ་རྟོགས་ཀྱི་ལས་འགུལ་འདིའི་ནང་ལ་ཡང་ད་ཁྱེད་རང་གི་ཉམས་མྱོང་ཞུས་ནས་ད་ཨ་ནི་མང་ཚོགས་ནས་དོ་སྣང་བྱེད་སྟངས་སྐོར་ལ་ཡང་ངོ་སྤྲོད་གནང་པ་ཐུགས་རྗེ་ཆེ་ཞུ་གི་ཡིན་བསྟན་བརྩོན་འགྲུས་ལགས་ཐུགས་རྗེ་གནང་ཆེ་བོ་ཞེ་བོ་ཅིག་རེད་དེ་དུས་ཚོད་སྟོན་གནང་པ་ཐུགས་རྗེ་གནང་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་བསྟན་ཆོས་སྒྲོན་ལགས་ལས་ཀ་དེ་ལ་དུ་ད་མི་གཅིག་གི་ལས་ཀ་རེད། ཡིན་པ་ནས་ད་ད་ལྟ་རྒྱལ་བ་རིན་པོ་ཆེ་གིས་ང་ཚོ་ཆུང་དུས་ནས་སློབ་སྦྱོང་བྱེད་པའི་སྐབས་ལ་ད་ཁྱེད་རང་ཚོ་མ་འོངས་བོད་ཀྱི་སོན་རྩ་རེད་སློབ་སྦྱོང་ཧུར་ཐག་བྱེད་ཤོག་ཨ་ནི་ཁ་ལོང་ཆད་ནས་བོད་པའི་འགན་འདི་འཁྱེར་དགོས་རེད་འདི་འགན་འདི་རྒྱལ་བ་རིན་པོ་ཆེ་ཙམ་མ་ཡིན་པ་བོད་པ་ཚང་མའི་གི་འགན་རེད་ཆེ་ཆེ་དེ་འདྲའི་གི་སློབ་གསོ་ལམ་སྟོན་གནང་པ་སོང་ཙང་ད་ད་ལྟ་སོ་སོ་ཡིན་པ་ནས་ད་ཅིག་ལས་ཀ་ཞེ་བོ་ཆེན་པོ་བྱེད་པ་རེད་ངས་ལྕོག་གི་ཡོད་པ་སོང་ཙང